དོགས་པ་བྱུང་བ་རེད། དོགས་པ་འདི་དང་ཤཱ་རིའི་བུ་དང་འབྲེལ་བ་ཡོད་པའི་དོགས་པ་ཡིན་ས་རེད་གང་ལྟར་ཡང་ག་རེ་ཟེར་ན། ད་གལ་སྲིད་བྱང་ཆུབ་སེམས་བཏང་བས་ན། ཨ་ངན་འགྲོ་སྐྱེ་དགོས་རེད་ཟེར་གྱི་འདུག་ག་ད་ངན་འགྲོ་སྐྱེ་གི་ཟེར་ན། འོ་ན་ག་ཟེར་ན། དཔེར་ན། གང་ཟག་འགའ་ཞིག་ཨང་བྱང་ཆུབ་སེམས་བཏང་བས་ནས་ཁོ་ཅིག་ངན་སོང་མ་སྐྱེས་པར་ཐར་པ་ཐོབ་པ་དེ་འདྲ་ཡོང་གི་འདུག་ག། ད་འདི་ག་རེ་རེད་ཟེར་ད་ག་རེ་ཟེར་ན། ཞིག་ག་ཟེར་ན་དོགས་པ་བཟོ་དེ་འདྲ་བྱུང་བ་རེད་ད་དོགས་པ་འདིའི་དོན་དག་འདི་བསལ་ཡ་ཆེད་འདི་གསུངས་པ་རེད། མི་གང་བྱང་ཆུབ་སེམས་བཏང་ཡང་དེ་དག་ཐར་བར་མཛད་པ་ནི་ལས་ཚུལ་བསམ་གྱིས་མི་ཁྱབ་པས་ཐམས་ཅད་མཁྱེན་པ་ཁོ་ནས་མཁྱེན། མི་གང་ཞིག་རེད་བ། ཨ་བྱང་ཆུབ་སེམས་བཏང་བས་ནས་བྱང་ཆུབ་སེམས་བཏང་བས་ནས་ཁོ་ངན་སོང་མ་སྐྱེས་པ་བྱས་ཨ་ཐར་པ་ཐོབ་པར་མཛད་པ་དེ་དེ་ལས་ལས་ཀྱི་ལས་ཀྱི་རྣམ་པ་བསམ་གྱིས་མི་ཁྱབ་པ་ཞིག་རེད་མ་གཏོགས་དེ་ང་རང་ཚོས་འདི་རེད་འདི་མ་རེད་ཁ་ཚོན་གཅོད་ཐུབ་མ་རེད་འདི་ག་རེ་ཟེར་ལས་ཀྱི་རྣམ་པ་ལས་འབྲས་ཀྱི་འབྲེལ་བ་ཕྲ་ཞིང་ཕྲ་བ་ཇི་ལྟ་བ་བཞིན་མཁྱེན་དུ་ཐམས་ཅད་མཁྱེན་པ་ཁོ་ནའི་སྤྱོད་ཡུལ་རེད་མ་གཏོགས་ང་རང་ཚོའི་སྤྱོད་ཡུལ་མ་རེད་གསུངས་རེད་ད་འདི་ཤཱ་རིའི་བུ་གར་གྱིས་འདུག་བ་ག་ཟེར་ན།

སེམས་གཏིང་གི་ཕར་ཅིག་ཡོད་ཚད་ཕར་བློས་བཏང་བྱས་པས་ནི་དང་ཐུག་པའི་ཡིད་མི་ཚིམ་པ་དང་མ་རངས་པའི་ད་ཅིག་སྤྱོད་པ་སྟོན་དགོས་འདུག་བ་དེ་དོན་ཡོད་ན་སེམས་བསྐྱེད་འདོར་འགྲོ་ཉེན་ཁ་ཡོད་ས་རེད། ཉི་མ་ཅིག་རེ་ཞིག་ག་ཟེར་ན་སེམས་བསྐྱེད་འདོར་ཡའི་རྒྱུ་བྱུང་རུང་བ་ཟེར་སེམས་ཅན་སེམས་ཅན་ཞེ་པོ་ཅིག་གི་ད་སེམས་ཅན་ཐམས་ཅད་ཅིག་སངས་རྒྱས་ཡ་ཐར་པའི་གནས་ལ་འགོད་གི་ཡིན་ཟེར་ད་ངན་སོང་ལས་ནི་ཡ་དང་པོ་ངན་འགྲོ་ནས་བདེ་འགྲོ་འགོད་བདེ་འགྲོ་ནས་ཐར་པ་འགོད་གི་ཡིན་ཟེར་ཞེ་པོ་དྲངས་རེད་བ་དྲངས་ཡོང་དུས་གང་ལ་སེམས་ཅན་རྫོགས་ཡ་མེད་པ་བྱེད་རྫོགས་ཡ་མེད་དུས་གང་ལ་ཡང་ཅིག་རེ་ཞིག་ཨ་དུབ་པའི་ཅིག་ཅིག་ངལ་བའི་རྣམ་པ་སོགས་ད་སེམས་བསྐྱེད་དོར་རེད་བ་དོར། མདོར་ན་ཨ་ནི་ཅིག་གིས་དང་པོ་དམ་བཅས་དུས་གང་ངས་བྱང་ཆུབ་སེམས་བསྐྱེད་ཞེས་པ་ནམ་ཡང་དོར་གི་མེད་ཟེར་གལ་སྲིད་དོར་བས་ན། ཨ་ནི་ངའི་ལུས་པོ་འདི་ཨ་ནི་ཅིག་དུམ་བུ་ག་ཟེར་ན་སྟོང་དུ་འགྱེས་པར་གྱུར་ཅིག་ཅེས་ཁོ་རང་དང་པོ་དམ་བཅས་བྱེད་དུས་འདི་ཅིག་སྨོན་ལམ་བརྒྱབ་རེད་ཨ་དེའི་ཚེ་སེམས་བསྐྱེད་དོར་བ་དང་དམ་བཅས་བྱེད་པ་ནང་བཞིན་ཨ་སྐུ་ལུས་འདི་ཆ་ཚང་དུམ་བུ་སྟོང་ལ་ཕར་འཐོར་རེད་ཟེར་དུ་བ་ཁོ་ཅིག། ཐོག་ནས་ཨ་དེའི་ཚེ་མགོན་པོ་འོད་དཔག་མེད་པས་མགོན་པོ་འོད་དཔག་མེད་ལ་ཨན་གྱི་སྐུ་ལུས་དུམ་བུ་སྟོང་དུ་འཐོར་བཞག་པ་འདི་བྱིན་གྱིས་བརླབས་པ་རེད་དོ། བྱིན་གྱིས་བརླབས། ཨ་ནི་དེའི་དུམ་བུ་སྟོང་དེ་ཡང་ཨན་སངས་ག་ཟེར་ན་སྤྱན་རས་ཕྱག་སྟོང་སྤྱན་སྟོང་ལ་ཡར་གྱུར་བྱས་ཙང་སྤྱན་རས་གཟིགས་ག་རེ་ཟེར་ཕྱག་སྟོང་དང་སྤྱན་སྟོང་ཡོད་ཨ་དེ། སྐུ་ལུས་དུམ་བུ་དུམ་བུ་འཐོར་དེ་ཡང་ཨ་ནི་ཚུར་རུག་རུག་བྱས་ཡོང་དུས་གང་ལ་ཨ་ནི་ཕྱག་སྟོང་དང་ཨ་ནི་ག་རེ་ཟེར་སྤྱན་སྟོང་དུ་གྱུར་རེད་ཟེར་གྱི་འདུག་ཨོ་དེ་རྣམས་ཉོན་གསུང་ཚུལ་ཡོང་གི་འདུག་བྱས་ཙང། དེ་དེ་ནས་ད་ག་ཟེར་ན་མགོན་པོ་འོད་དཔག་མེད་དེ་སྤྱན་རས་གཟིགས་སྤྱི་གཙུག་ཏུ་འདུག་ཨ་འོད་དཔག་མེད་དེ་ག་རེ་ཟེར་ན་སྤྱན་རས་གཟིགས་ཀྱི་རིགས་བདག་ལྷ་རེད་ཟེར་ན་ད། འདི་གང་ལ་ཡོད་རེད།

རྩ་ལྟུང་བཅོ་བརྒྱད་བར་དེ་ནི་སེམས་འདོར་རྩ་ལྟུང་དང་ལོག་ལྟ་གཉིས་ཤུགས་ཆེ་ཤོས་དེ་རེད་བྱས་ཙང་ད་འདི་ངན་སོང་སྐྱེ་ཡག་རྒྱུ་ཡིན་པ་དེ་ཁོ་དེ་འགྲོ་གི་འདུག་བ། དེ་ནི་བྱང་ཆུབ་སེམས་དཔའ་ལ། རེ་བ། ལྟུང་བའི་ནང་ནས་ལྕི་བ་སྟེ། དེ་ནི་ཟེར་དེ་ནི་ཞོག་ཟེར་ནའང་བྱང་ཆུབ་སེམས་འདོར་ཡའི་ད་ཅིག་རྩ་ལྟུང་འདི་ག་ཟེར་ན་བྱང་ཆུབ་སེམས་དཔའ་རྣམས་ཀྱི་རྩ་ལྟུང་ནང་ནས་ག་ཟེར་རྩ་ལྟུང་ལྕི་ཤོས་དེ་རེད། དེའི་རྒྱུ་མཚན་ལ་བརྟེན་ནས་ཁོ་བཏང་ཡོང་དུས་གང་ལ་ངན་སོང་སྐྱེ་དགོས་རེད་ད་དེ་རེད་ད་གོ་སོང།

དེ་ནི་བྱང་ཆུབ་སེམས་དཔའ་ལ་ལྟུང་བའི་ནང་ནས་ལྕི་བ་སྟེ་རྩ་ལྟུང་ཨམ་རྩ་ལྟུང་བཅོ་བརྒྱད་ཡོད་རྩ་ལྟུང་ནང་ནས་ལྕི་ཤོས་དེ་ག་རེ་ཟེར་ན་ག་ཟེར་ན་དེ་རེད་སེམས་འདོར་རྩ་ལྟུང་རེད་རྒྱུ་མཚན་ག་རེ་ཟེར་ན་སེམས་འདོར་རྩ་ལྟུང་ལ་ག་རེ་ཚང་དགོས་བ་མ་རེད་ཀུན་དཀྲིས་ཚང་དགོས་བ་ཡོད་མ་ཀུན་དཀྲིས་ཆེན་པོ་ཚང་དགོས་བ་ཡོད་མ་རེད་སེམས་འདོར་རྩ་ལྟུང་དང་ལོག་ལྟའི་རྩ་ལྟུང་གཉིས་ལ་བྱུང་བ་ཙམ་ནས་བྱང་ཆུབ་སེམས་དཔའི་སྡོམ་པ་གཏོང་འགྲོ་རེད་བདག་བསྟོད་གཞན་སྨོད་ལྟ་བུ་ང་ཚོ་ལས་སླ་པོ་བྱུང་གི་མ་རེད་མི་བདག་ལ་བསྟོད་པ་དང་གཞན་ལ་སྨོད་པ་བྱས་པ་ཙམ་གྱིས་བདག་བསྟོད་རྩ་ལྟུང་ཟིན་དགོས་བ་མ་རེད

གང་ཟེར་ན། དེ་འདི་ལྟར་ཟེར། འདི་ལྟར་ཟེར། དེ་ནི་ཟེར་དོང་ལ་སེམས་དོར་གྱི་རྩ་ལྟུང་དེ་ནི་རང་རང་གི་རྒྱུད་ལ་བྱུང་གྱུར་ན། སེམས་ཅན་ཀུན་གྱི་དོན་ལ་དམན་ཟེར་འོ་དེ་ལྟར་སེམས་ཅན་ཀུན་གྱི་དོན་སྒྲུབ་པ་ལ་ཨ་ནི་ཧ་ལས་པའི་ད་ཅི་དགའ་གསུམ་གསུམ་གྱིས་ཐབས་སྐྱོ་པོ་ཆགས་འགྲོ་གི་རེད་བ་སེམས་ཅན་ཀུན་གྱི་དོན་ལ་དམན། དམན། གང་ཞིག་སྐད་ཅིག་ཙམ་ཡང་དེའི་བསོད་ནམས་བར་ཆད་གེགས་བྱེད་པ་སེམས་ཅན་དོན་ལ་དམན་གྱུར་པས་དེ་ནི་ངན་འགྲོ་མུ་མཐའ་མེད། ད་འདི་ཡང་འདི་གསུངས་འགྲོ་བ། དཔེར་ན་མི་གཅིག་གིས་མི་གཞན་དག་དགེ་བ་རེ་བསྒྲུབས་དེ་དུས་ཀྱང་དེ་དགེ་བ།

གནས་རི་བའི་ཁབ་སོ་ཁོའི་དགེ་བ་སྐད་ཅིག་གཅིག་དེ་ལ་ང་རང་ཚོ་བར་ཆད་བྱས་པ་ཡིན་ན་འདི་གང་ཟེར་ན་བསོད་ནམས་བར་ཆད་ཆེན་པོ་རེད་ཟེར་གྱི་འདུག་བ་བསོད་ནམས་བར་ཆད་བྱེད་པ་ལ་སེམས་ཅན་དོན་ལ་དམན་གྱུར་པས་དེ་ནི་ངན་འགྲོ་མུ་མཐའ་མེད་ད་འདི་གང་ཟེར་ན་བྱང་ཆུབ་སེམས་དེ་དོར་བ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཡ་དགེ་བ་འདི་ཉམས་པ་བྱས་སོང་ཆེ་མཐོང་གང་ག་རེ་དགེ་བ་སྐད་ཅིག་ཙམ་མ་ཡིན་པ་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཡ་དགེ་བ་ཆེན་པོ་དེ་འདྲ་ཞིག་སེམས་ཅན་གྱི་དོན་བསྒྲུབ་ཡ་དེ་མ་ནས་མེད་པ་བྱས་པ་ཡིན་ཙང་དེའི་རྒྱུ་མཚན་ལྟར་ག་རེ་ངན་འགྲོའི་མུ་མཐའ་མེད་པ་འཁྱམ་དགོས་རེད་བྱས་ཙང་སེམས་ཅན་དོན་ལ་དམན་གྱུར་པས་དེ་ནི་ངན་འགྲོ་མུ་མཐའ་མེད། འོག་ཏུ་བཤད།

ང་ཚོ་མི་སྲོག་གནས་སྲོག་གནས་ཡག་བདེ་བ་དེ་ཆེ་ཤོས་གཅིག་རེད་པ། ད་ང་མི་ཚེ་རིང་པོ་བྱུང་ནའང་སྲོག་དེ་བག་གང་རིང་པོ་དུ་ན་སྲོག་གནས་པའི་བདེ་བ་ལྟ་བུ་ང་ཚོ་མེད་པ་བཟོས་ན་ད་དེ་གཙོ་བོ་དེ་ནི་སྲོག་གཅོད་ལས་བྱེད་ནི་ཟེར་བ་ལྟར། སྲོག་གནས་པའི་བདེ་བ་ལྟ་བུའི་ང་ཚོ་མི་གཅིག་གིས་གང་ཟག་གཅིག་གིས་སྲོག་གནས་པའི་བདེ་བ་མེད་པ་བཟོས་ཟིན་གཙོ་ག་རེ་མི་གཅིག་སྲོག་བཅད་པ་ཡིན་ན་དེ་ནས་མི་གཅིག་སྲོག་བཅད་པའི་ལས་འདིའི་དབང་གིས་ང་རང་ཚོ་ག་རེ་བྱེད་ཀྱི་ཟེར་ན་ཨང་གང་ཟེར་ན་འོ་ལགས་སོ་བདག་ཉིད་ཉམས་ཀྱི་རེད་བ་ཉམས་སྟངས་དེ་ཡང་ཚེ་འདི་ཙམ་མ་ཡིན་པ་སྐྱེ་བ་ནས་སྐྱེ་བ་ཉམས་ཀྱི་རེད་བ། འདི་ག་ཟེར་ན་སེམས་ཅན་གཅིག་གི་བདེ་བ་རེད་ག་རེ་སྲོག་འཚོ་དུས་ཀྱི་བདེ་བ་ཙམ་རེད་སྲོག་འཚོ་དུས་ཀྱི་བདེ་བ་དེ་ཙམ་མེད་པ་བཟོས་པ་ཡིན་ན་ང་རང་ཚོ་བདག་ཉིད་ཉམས་ཀྱི་ཡོད་ན།

ཡིན་ནའི་ད་ག་རྩ་ལྟུང་བྱུང་ཚར་བ་ཡིན་ན་ཚེ་འདིར་ག་རེ་ས་དང་པོ་ཐོབ་ཡ་མེད་ཐག་བཅད་ཟེར་རེད་གང་ཟེར་ན་འཁོར་བར་རེས་ཀྱིས་འདྲེ་བྱེད་ན་ས་ཐོབ་པ་ལ་ཡུན་རིང་ཐོགས་ཟེར་འདུག་ག་ནམ་ཡང་ཐོབ་པ་མི་འདུག་ང་ནི་སོ་སོ་ག་རེ་ཆགས་སོང་སངས་རྒྱས་གོ་འཕང་ཐོབ་པ་ལ་ཐག་རིང་ཕྱིན་སོང་སངས་རྒྱས་གོ་འཕང་དང་ཐག་རིང་བ་ནི་དེ་ཚོད་ཀྱི་སེམས་ཅན་གྱི་དོན་སྒྲུབ་ཡ་དེ་ལ་ཐག་རིང་འགྲོ་བ་ཨང་སེམས་ཅན་ཐམས་ཅད་བདེ་བ་ལ་འགོད་ཡ་ལ་ཐག་རིང་ཕྱིན་སོང་སོང་འོ་དུ་བསམ་དང་དུ་ག་ན་བདེ་བ་འཕྲོག་བདེ་བ་བཤིག་ཟེར་ཤི་དང་བཞི་བ་རེད

ཅིག་བབ་ཅོལ་བརྩམས་པ་གང་ཡིན་པ་གང་ཞིག་ལེགས་པར་མ་བརྟགས་ནས་དམ་བཅས་ཡང་ད་ཅིག་བརྟག་པའི་རིགས་དེ་འགྲིག་གི་འདུག་ཡིན་ནའི་གང་ཟེར་ན། སངས་རྒྱས་རྣམས་དང་རྒྱལ་བའི་སྲས་སེམས་ཅན་རྣམས་སངས་རྒྱས་རྣམས་དང་རྒྱལ་བའི་སྲས། སངས་རྒྱས་རྣམས་དང་རྒྱལ་བའི་སྲས། ཤེས་རབ་ཀྱིས་ནི་གང་བརྟགས་པ་བདག་ཉིད་ཀྱིས་ནི་བརྟག་བརྟགས་པ་དེ་ལ་བཤོལ་དུ་ཅི་ཞིག་ཡོད་ད་འདི་དོར་ཡག་ཡོང་བ་མ་རེད་སྐད་ཅིག་འདི་རེད་གལ་སྲིད་དོར་བ་ཡིན་ན་ག་རེ་རེད་ཟེར་ན་ད་ཉེས་པ་ཞེ་དྲག་མང་པོ་འབྱུང་གི་འདུག་ཨ་འདི་ཆ་ཚང་ཡོང་གི་རེད་འོ་འདི་མར་ཡོང་གི་རེད་ད་མདོར་བསྡུས་ན་དེ་ཡན་ཆད་གང་ཟེར་ན་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཞེས་པ་ནམ་ཡང་མི་ཉམས་པར་སྲུང་དགོས་རེད། གང་ཟེར་ན་ཉམས་ན།

དེ་ལྟར་ཇི་ལྟར་དམ་བཅས་བཞིན་བདག་གིས་གང་ཟེར་གུས་པས་བསྒྲུབ་པར་བྱ། ད་དེ་ལྟར་དམ་བཅས་པ་ནང་བཞིན་སོ་སོ་རང་ཉིད་ཀྱིས་གུས་པས་བསྒྲུབ་པར་བྱ་དགོས་རེད་དེང་ནས་བརྩོན་པར་མ་བྱས་ན་འོག་ནས་འོག་ཏུ་འགྲོ་བར་འགྱུར་ད་གང་ཟེར་ན་བརྩོན་འགྲུས་བྱེད་དགོས་རེད་གང་སེམས་བསྐྱེད་པ་སེམས་བསྐྱེད་ཞེས་པ་དེ་མི་ཉམས་པའི་ཆེད་དུ་བག་མུ་མཐུད་ནས་གང་ཟེར་ན་ཉིན་རེ་ཉིན་རེ་བས་ཅི་དམིགས་རྣམ་སྐྱོང་ཉིན་རེ་ཉིན་རེ་བཟླས་ཏེ་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་རེད་ད་གཙོ་བོ་གང་ཟེར་ན་བརྩོན་འགྲུས་བྱེད་ཡག་དེ་བྱང་ཆུབ་སེམས་ཀྱི་དམིགས་རྣམ་སྐྱོང་ཨང་དེའི་གང་ཟེར་ལྷན་ཅིག་བྱེད་རྐྱེན་ཨང་ག་རེ་ཚོགས་བསགས་སྒྲིབ་སྦྱང་བྱེད་ཡག་དེ་རེད

ད་ལན་འབད་བརྩོན་མ་བྱས་ན་མ་འོངས་པ་ཡོང་གི་མ་རེད། སྔ་མོ་ནས་ད་ལྟ་བར་དུ་སངས་རྒྱས་གྲངས་མེད་པ་བྱོན་ཚར་རེད་དེ་དེ་དག་ང་རང་ཚོ་ཅིག་གསོ་བའི་ཡུལ་དུ་མ་གྱུར་པ་རེད། དཔེར་ན་བཅོམ་ལྡན་འདས་མ་བྱོན་པ་ང་ཚོ་སངས་རྒྱས་མང་པོ་བྱུང་ཚར་རེད་པ་བྱུང་ཚར་རེད་དེ་དག་གི་སྐལ་བ་མ་གྱུར་པ་རེད། བཅོམ་ལྡན་འདས་ཀྱི་དངོས་སུ་ང་རང་ཚོ་ཅིག་བཞེས་ཟིན་ན་ང་རང་ཚོ་དེའི་སྐལ་བ་མ་གྱུར་པ་རེད། ད་ད་ལྟ་ཡིན་ན་ང་བཅོམ་ལྡན་འདས་སངས་རྒྱས་ཀྱི་བསྟན་པ་མ་ཉམས་པའི་སྐབས་ཡིན་པ་བསྟན་པ་གནས་པའི་དུས་དེ་ཡང་ད་ཅིག་བླ་མ་སངས་རྒྱས་དངོས་འདྲ་བ་བདུད་འདུལ་ཅིག་མཇལ་བའི་སྐབས་འདི་ལ་ང་རང་ཚོ་འབད་བརྩོན་མ་བྱས་ན་ད་མ་འོངས་པ་ཡོང་གི་མ་རེད་དེ་ཚིག་འདི་རེད་ཤག་འབད་བརྩོན་ཅིག་དགོས་རེད་གསུངས་འདིར་བ། སེམས་ཅན་ཐམས་ཅད་ཕན་མཛད་པའི་སངས་རྒྱས་གྲངས་མེད་འདས་གྱུར་ཀྱང་བདག་ནི་རང་གི་ཉེས་པས། དེ་ཡི་གསོ་དེ་ཡི་ག་སང་གསོ་བའི། སོ་སོའི་རང་གི་ཉེས་པས་འོང་གི་དེའི་གསོ་བའི་སྤྱོད་ཡུལ་མ་གྱུར་བ་རེད་མ་གཏོགས་སངས་རྒྱས་ཁག་དཀྲི་ཡ་ཡོད་མ་རེད། སངས་རྒྱས་ཁག་དཀྲི་ཡ་ཡོད་མ་རེད། སོ་སོ་དེའི་ཚེ་ན་སོ་སོའི་དཔེ་ཅིག་དག་ག་སང་ན་ཅིག། ལས་དང་ཉོན་མོངས་འོང་གི་གར་སྐྱེ་གནས་ངན་ས་ཅིག་དང་ག་སང་དུག་སེལ་ཅིག་སྐྱེས་ཏེ་བ་དེ་སྐྱེས་ཏེ་ཁོང་སངས་རྒྱས་མ་མཇལ་རེད་མ་མཇལ་བས་ཙང་སངས་རྒྱས་ང་རང་གསོ་བའི་སྤྱོད་ཡུལ་དུ་མ་གྱུར་རེད། ང་རང་ཚོ་གར་སྡུག་བསྔལ་གྱི་ནད་ཡ་གསོ་ཡ་རེད། ད་ག་ནང་བཞིན་ཉོན་མོངས་པ་ལ་སོགས་བག་མེད་པ་གསོ་བའི་སྤྱོད་དུ་མ་གྱུར་པར་བ་དང་འདོད་པ་དང་ལྷག་འདོད་དེ་རེད་ད། ད་དུང་དེ་བཞིན་བདག་བྱེད་ན་ད་དེ་རེད། ད་དུང་དེ་བཞིན་དུ་ཁྱེད་རང་ད་དུང་ད་སྔ་མ་ནང་བཞིན་བསྡད་གི་ཡོད་ན་འགའ་རེ་ཡང་ནས་ཡང་དུ་དེ་བཞིན་གཅིག་པུ་རེད་ད། ད་ང་ཚོ་ལྟ་བ་དྲག་པོ་དེ་འདྲ་ཡོང་གི་རེད་བ། སྔ་མ་ཡང་བདག་རང་ཡིན་ད་འང་གོ་གནས་ད་ནི་ད་ག་རང་ཡིན། ད་ལྟ་ད་ག་རང་ཡིན་མ་འོངས་ད་ག་རང་ཡིན་ང་འགྱུར་བ་ད་འང་མེད། ད་ད་ག་རང་ཡིན་ཟེར་ན། ཨ་ཡང་ནས་ཡང་དུ་ད་ག་རང་རེད་ཟེར་ཁྱེད་རང་ད་ལྟ་ད་ག་རང་མ་འོངས་པ་ད་ག་རང་ཡིན་དཀའ་ངལ་ཁྱེད་རང་བཟོ་ཡ་ཡོད་མ་རེད་ད་བཟོ་ཟེར་ན་དེ་རེད་ད་དུང་དེ་བཞིན་བདག་བྱེད་ན་ཡང་ནས་ཡང་དུའང་དེ་བཞིན་ཏེ་ད་དེ་བཞིན་དེ་ཟེར་ག་རེད། ད་ལྟའི་གནས་སྟངས་ནང་བཞིན་ད་དུང་ད་ཡག་དྲག་རེད་ཡིན་གྱི་རེད་པ་ང་ཚོ་དེ་ལས་ཐབས་སྐྱོ་རུ་ཅིག་འགྲོ་གི་རེད་ད་མ་ད་གཟིགས་དང་ང་དལ་འབྱོར་མི་ལུས་ས་དེ་བས་སྲིད་ད་ལྟ་བར་ཞིག་ད་རེས་ང་རང་ཚོ་ཅིག་ཧ་ལས་པའི་ད་ཅིག་རྙེད་དཀའ་བ་ཞེ་པོ་ཞིག

ཅིག་འབད་འབུངས་ནས་ཨ་ནི་ཇི་ཐུན་ཡག་པོ་རེད་བྱེད་ཐུབ་ན་ཨ་ནི་ང་ཚོ་གོང་ནས་གོང་འགྲོ་གི་རེད་གལ་སྲིད་དེ་མ་བྱས་པས་ན་འོག་ནས་འོག་ནས་མར་འགྲོ་རྒྱུ་རེད་སྔ་མ་ད་ག་ནང་ད་ག་ནང་ད་ག་ནང་བཞིན་བྱུང་ད་ནི་མ་འོངས་པ་ད་ག་ནང་བཞིན་བྱེད་བསྡད་གི་རེད་འདི་སྐད་ཅེས་འདི་རེད་དོ་ཨང་དེང་སང་ཕལ་སྐད་རྒྱག་པས་ན་འདུག་སེ་རེད་ཤག་ཨ་དེ་ནས་ག་ཟེར་ན་ད་དེ་ཡན་ཆད་ག་ཟེར་ན་བསྒྲུབ་བྱ་བསླབ་བྱ་ལ་བསམ་ནས་བག་ཡོད་བྱེད་དགོས་དེ་རེད་ང་ཚོ་བསྒྲུབ་བྱའི་བསླབ་བྱ་དེ་ཁས་ལེན་ཚར་རེད་དམ་བཅད་ཚར་རེད་ད་དེའི་སྟེང་དུ་ང་ཚོ་བག་ཡོད་བྱེད་དགོས་རེད་མ་གཏོགས་དེ་ཉམས་ན་ཉམས་སུས་འཁྱེར་ན་འཁྱེར་སུས་འཕྲོག་ན་འཕྲོག་སེ་སྣང་མེད་ཅིག་ཡོད་མ་རེད་དེ་བག་ཡོད་བྱས་དེ་བྱེད་དགོས་རེད་ས་སྐད་ཅེས་འདི་རེད་གཉིས་པ་དེ་ལ་ག་རེ་ཟེར་ན་བསྒྲུབ་བྱ་བསླབ་པ་ལ་བརྟེན་ནས་བག་ཡོད་བྱེད་དགོས་པ་ཙམ་དུ་མ་ཟད་ང་རང་ཚོ་ལ་ད་ནི་ཐོབ་ཁག་པོའི་དལ་འབྱོར་མི་ལུས་ཁྱད་པར་དེ་འདྲའི་ཐོབ་པས་ཙང་དལ་འབྱོར་གྱི་ལུས་རྟེན་དེ་ལ་བརྟེན་ནས་ག་རེ་བྱེད་དགོས་རེད་བག་ཡོད་བྱེད་དགོས་འདུག་དེ་སྐད་ཅིག་དེ་རེད་དོ་བ་གཉིས་པ་ག་རེ་རེད་དལ་འབྱོར་རྙེད་དཀའ་ཚུལ་ལ་བསམ་ནས་ག་རེ་རེད་བག་ཡོད་བྱེད་པ་དེ་རེད་ད་དེ་ལ་ག་ཚོད་འདུག་ཚིག་རྐང་ག་ཚོད་འདུག་ཉི་ཤུ་རྩ་བཞི་འདུག་བ་ད་དེ་ཉི་ཤུ་རྩ་བཞི་སོགས་ཀྱི་འདུག་ད་ཆ་ཚང་ཡོང་དགོས་ན་མི་ཤེས།

ང་ཚོ་གཞན་འབྱོར་ལྔ་ནང་ནས་ཨན་སངས་རྒྱས་དེར་སངས་རྒྱས་བྱོན་པ་སངས་རྒྱས་བྱོན་པ་དེས་ཆོས་གསུངས་པ་ཟེར་བྱ་བ་སངས་རྒྱས་བྱོན་པའི་སྐབས་ཡིན་པ་ཅིག་བྱས་དེ་བཞིན་གཤེགས་པ་འབྱུང་བ་དང་དད་དང་མི་ལུས་ཐོབ་པ་དང། དེ་བཞིན་གཤེགས་པ་བྱུང་བ་ཡིན་ན་དེ་བཞིན་གཤེགས་པ་ལ་དད་པ་མེད་ན་འགྲིག་གི་མ་རེད་ང་རང་ཚོ་ལྟ་བུ་ནི་དེ་བཞིན་གཤེགས་པ་བྱུང་བ་ཚོ་དེ་ལའང་དད་པ་ཡོད་བསྡད་མཁན་ཞིག་དེ་ཡང་ག་ཟེར་ན་ཆོས་ཀྱི་ཡང་ལུས་རྟེན་མི་ལུས་བདེ་འགྲོ་ཐོབ་བསྡད་པ་ཡིན་པ་ཞིག་ཨ་དེ་འདྲའི་ལུས་རྟེན་དེ་དེ་ལ་ཡང་ཨ་ཅིག་དགེ་བ་གོམས་པ་ཡང་དེ་འདྲ་གི་གོ་སྐབས་ཡོད་བསྡད་དགེ་གོམས་རུང་བ་ཡིན་པ་ཞིག་དགེ་གོམས་རུང་བ་དེ་ལྟ་བུ་དཀོན་ན་ནམ་ཞིག་ཐོབ་པ་དེ་ནི་དཀོན་པོ་ཞེ་པོ་ཞིག་ག་དུས་ཐོབ་པ་རེད་ནམ་ཡང་ཐོབ་ཡག་མེད་པ་ཞིག་ཐོབ་པ་ལྟ་བུ་ཞིག་རེད་ག་སོང་བ་རེད། འོ་འདུག་སེ་རེད་ད་འདི་འདྲ་བུ་ཞིག་ང་ཚོ་འདི་ནང་ཡོད་པ་ག་སང་དབུ་མ་འཇུག་པ་ནང་ཡོད་པ། གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན་གཡང་སར་ལྷུང་བས་གཞན་དབང་འཇུག་འགྱུར་བ་དེ་ལས་ཕྱི་ནས་གང་གིས་སློང་བར་འགྱུར་སེ་ཅི་ཚིག་ལྗིད་པོ་ལྗིད་པོ་རེ་རིང་བོ་འདུག། གང་ལྟར་ཡང་ད་དེ་འདྲའི་ཅིག་རེད་སོང་རེད་ད་གང་ལྟར་ཡང་དགེ་གོམས་རུང་བ་དེ་དཀོན་ད་མདོ་དོན་དལ་འབྱོར་མི་ལུས་དཀོན་པོ་རེད་དེ་འདྲའི་ང་རང་ཚོ་མཐུན་རྐྱེན་དེ་རྣམས་ཚང་པོ་དཀོན་པོ་རེད་ཟེར་ཡག་ས་སྐད་ཆ་དེ་རེད་འདུག་པ་ད་དེ་དལ་འབྱོར་རྙེད་དཀའ་སོགས་ཁྱེད་རང་ཚོ་ལམ་རིམ་དེ་ཚོ་མང་པོ་གོ་མྱོང་བ་རེད་ཞིབ་ཚགས་པོ་ཞུ་མི་དགོས་ཀྱི་རེད་བ་ད་དེ་ནས་ག་རེ་ཟེར་ན་ནད་མེད་ཉིན་མོ་དེ་ལྟ་བུ་ད་ང་རང་ད་འདི་ད་ད་ལུས་ལ་ན་ཚ་ཟེར་ཡག་མི་འདུག་བ་ནད་མེད་ཉིན་མོ་ཉི་མ་དེ་ལྟ་བུ་ཨ་ད་ང་རང་ཚོའི་མཐུན་རྐྱེན་ཟ་ཡག་འཐུང་ཡག་ལ་སོགས་པའི་ང་ཚོ་དཀའ་ངལ་མི་འདུག་བ་ཟས་བཅས་འཚེ་བ་མེད་འཚེ་བ་མི་འདུག་ང་ཚོ་མི་གི་གནོད་པ་ཆེ་དྲག་དང་ཆོམ་རྐུན་གི་གནོད་པ་ཆེ་མི་འདུག་པ་དེང་སང་ས་ཞིང་འགའ་ཞིག་ལ་དམག་འཁྲུག་དང་དེ་འདྲའི་དཀའ་ངལ་ཞེ་པོ་འདུག་ང་ཚོ་དེ་འདྲའི་མི་འདུག་ལུས་པོ་བདེ། བདེ་པོ་ཐང་པོ་བྱས་ན་ཚ་ཟེར་མེད། ཨ་ལ་ཟ་ཡག་འཐུང་ཡག་འདུག་ཟེར་བའི་ཆ་རྐྱེན་ཡོད་པ་བྱས། ཨ་གཞན་གི་འཚེ་བ་ཟེར་བྱེད་མཁན་མེད་ཅེས་ད་ལྷོད་ལྷོད་རེ་བཞུགས་ཀི་འདུག་ད་སྐད་ཆ་དེ་བྱས་ཡོད་ཟེར་ནད་མེད་ཉིན་མོ་དེ་ལྟ་བུ་ཟས་བཅས་འཚེ་བ་མེད་ཀྱང་ནི་ཚེ་ནི་སྐད་ཅིག་བསླུ་བ་སྟེ་ལུས་ནི་ཐང་ཅིག་བརྙན་པོ་བཞིན་ད་ང་ཚོ་དེ་འདྲའི་རེད་དེ་རེད་དེ་ཡིན་ན་དེ་འདྲའི་ཡོད་བལྟས་པ་དེ་ཆུད་ཟོས་སུ་མ་བཏང་བྱས་དམ་འཛིན་མ་བྱས་ན། ག་རེ་ཟེར་ན་དེ་འདྲའི་ཚེ་ཟེར་ཡག་དེ་ག་རེ་རེད་སྐད་ཅིག་བསླུ་བ་རེད། ད་སོ་སོ་ན་སྐད་ཅིག་སྐད་ཅིག་འཇིག་པའི་རང་བཞིན་ཞིག་རེད་ད་དུར་ཚེ་མི་རྟག་པ་རེད་ཟེར་དགོས་རེད་པ། སྐད་ཅིག་བསླུ་བ་སྟེ། ལུས་ནི་ཐང་ཅིག་བརྙན་པོ་བཞིན་ད་འདི་རེད། ཐང་ཅིག་བརྙན་པོ་ཟེར་ཡག་དེ་ཕལ་ཆེར་འདི་ཡིན་ས་རེད་ང་ཚོ་ཅིག། མི་གཞན་ལ་གཡར་བའི་དངོས་པོ་ད་ལྟ་བརྙན་པོ་ཟེར་ཡག་མི་གཞན་ལ་གཡར་བའི་དངོས་པོ་ལྟ་བུ་ཅིག་ལ་གོ་གི་འདུག་ང་ཚོ་ལུས།

ནམ་ཞིག་ན་འཆི་བདག་དེ་དེ་ཁྱེར་ཤོག་ཟེར་དུས་ང་ལ་ལགས་སོ་ཟེར་བ་སྤྲད་ཡ་རེད་མ་གཏོགས་དེ་དུས་ང་སྤྲད་ཀྱི་མེད་ད་དུང་ཉིན་མོ་གཅིག་ཡིན་ཕར་འགྱངས་རོགས་གྱིས་ད་ལྟ་ང་དུས་ཚོད་ཟིན་མ་སོང་ད་ལྟ་བེད་སྤྱོད་གཏང་རྒྱུ་ལྷག་ཡོད་ཟེར་ཡོད་མ་རེད་པ་ད་དེ་དུས་སྤྲད་རྒྱུ་ཡིན་ཙང་ག་རེ་ཟེར་ན་ལུས་ནི་ཐང་ཅིག་བརྙན་པོ་ནང་བཞིན་རེད་ཚེ་མི་རྟག་པའི་རང་བཞིན་ཞིག་རེད་ད་ལྟ་ང་རང་ཚོ་ནད་མེད་པ་ཨང་ཟ་ཡག་འཐུང་ཡག་ཡོད་དེ་གིན་འཚེ་བ་མེད་པ་དེ་འདྲའི་ཅིག་བདེ་པོ་ཐང་པོ་དང་སོ་སོ་དཔེ་ཅིག་དཀའ་ངལ་མེད་པའི་སྐབས་དེར་གང་ཆོས་དེ་སྒྲུབ་དགོས་རེད་སྐད་ཆ་དེ་རེད་ད་རེད་འདུག་ཨ་ད་ནི་ང་རང་ཚོ་ཅིག་ཡག་ཤོས་ད་འདི་ཡིན་ས་རེད་ད་ཁྱེད་རང་ཚོ་དཔེ་ཆ་ལྟ་ཡག་ཨེ་ནི་ཅིག་སྒོམ་ཉམས་ལེན་བྱེད་ཡག་ཨེ་ནི་ད་འདི་ད་དུས་ཚོད་དེ་ནི་ཡག་ཤོས་ཡིན་ས་རེད་དེ་ནི་ཡར་ཡར་སླེབས་དུས་ལོ་རྒས་རྒས་འགྲོ་གི་རེད་ཨ་ནི་ཅིག་དབང་པོ་དེ་ནི་ཅིག་སྐྱོར་སྐྱོར་འགྲོ་གི་རེད་རིག་པ་དེ་ནི་སྐྱོར་སྐྱོར་འགྲོ་གི་རེད་ཨ་ནི་ག་འཇི་ཐོར་ཡོང་གི་མ་རེད་ད་འདི་ནས་ཤུགས་རྒྱག་ན་རྒྱག་ཡག་ཡོད་ལྷག་པར་དུ་ད་ད་འདི་ཁྱེད་རང་ཚོ་ནང་ཞེ་དྲག་ཡོད་ཀྱི་མ་རེད་མ་རེད་ལོ་བཞི་བཅུ་སུམ་བཅུ་བཞི་བཅུ་ལྔ་བཅུ་འདི་གསུམ་འདི་ཡག་ཤོས་ཡིན་ས་རེད

ཁོ་ཐག་པ་དེ་བྱས་རིག་པ་དེ་བྱས་ཐུང་ཡག་པོ་རེད་ཨང་དམིགས་ཡུལ་དེ་ཡག་པོ་བཟུང་རེད་ད་འདི་དུས་ཚོད་འཕྲོ་བརླག་མེད་པ་ཡག་པོ་ཡོང་གི་འདུག་ཨང་ང་ཚོ་ཉམས་ལེན་ག་བ་ཡོང་གི་རེད་ང་ཚོ་ད་ནི་སོ་སོ་དཔེ་ཆ་དཔེ་ཆ་བ་ཉམས་ལེན་ཡོང་གི་མ་སོང་ད་འདི་ག་རེད་ད་ཉི་མ་གར་སོང་སྐྱིད་པོ་ཐང་པོ་ད་ནི་ཅིག་ཁྱེད་རང་ཡོང་མཁན་ཆ་ཚང་དཔེ་ཆ་ལྟ་གི་དེ་ཉམས་ལེན་བྱེད་གི་ཅིག་གི་སླེབས་རྒྱུ་རེད་མ་གཏོགས་དཔེ་ཆ་ལྟ་ཡ་དུས་ཚོད་ཅིག་ཉམས་ལེན་བྱེད་ཡ་དུས་ཚོད་ཅིག་ལོ་གཅིག་གཅིག་མི་འདུག་ཨ་ད་ཁྱེད་རང་ཚོ་ཧ་གོ་གི་རེད་ལམ་རིམ་བླ་མ་བརྒྱུད་ལམ་དག་ཏུ་ཟིག་རེད་པ

ད་ལྟ་ང་ཚོ་ཅིག་སྒྲུབ་པ་དངོས་སུ་ཡོང་བ་མ་རེད་དེ་ཡིན་ན་སོ་སོའི་ད་ལྟ་དཔེ་ཆ་ལྟ་བཞག་པས་ན་དེ་ཐོས་སོང་གོ་སོང་ཐོས་པ་བྱེད་ཡ་ག་རེ་ངོར་འགྲོ་འདུག་བཤད་པ་དང་སྒྲུབ་པ་གཉིས་ཀ་ཟུང་འབྲེལ་འགྲོ་གི་འདུག་བ། ང་ཚོ་བཤད་ཡ་རྐྱང་པ་བསམ་ན་ནི་ག་རེ་བཤད་པ་རྐྱང་མ་གཏོགས་སྒྲུབ་པ་ཡོང་བ་མ་རེད་སྒྲུབ་པ་དངོས་སུ་མེད་ན་དམིགས་ཡུལ་སྒྲུབ་པར་བཞག་པས་ན་ག་རེ་བཤད་སྒྲུབ་ཟུང་འབྲེལ་འགྲོ་ཡག་འདུག་བ། ད་གང་ལྟར་ཡང་དེ་བསམ་བློ་བཏང་དགོས་ཡོད་ས་རེད། འོ་ཡ། བདག་གི་སྤྱོད་པ་འདི་འདྲས་ནི་མི་ཡི་ལུས་ཀྱང་ད་ད་ནི་ཟབ་ཟབ་མ་བྱས་ད་ནི་ང་རང་ཚོ་སྤྱོད་པ་ནང་བཞིན་མུ་མཐུད་བསྡད་པས་ན། བདག་ནི་ཞུས་པ་ནང་བཞིན་སྔ་མ་བདག་རེད་བདག་ནི་བདག་ཡིན་མ་འོངས་པ་བདག་གི་ཡིན་སྤྱོད་པ་བདེ་བས་ན་བདག་གི་སྤྱོད་པ་འདི་འདྲས་ནི་མིའི་ལུས་ཀྱང་ཐོབ་མི་འགྱུར་ད་མ་འོངས་པ་མི་ལུས་ཐོབ་ཡང་དཀའ་ལས་ཁག་པོ་རེད་དྭངས་གསལ་ད་བདག་ལས་དུས་ཚོད་དེ་དུས་བསྙེགས་པ་དེ་དམ་ཚན་གཅིག་པོ་རེད་སྐད་ཆ་དེ་རེད། མི་ལུས་ཐོབ་པར་མ་གྱུར་ན་སྡིག་པ་འབའ་ཞིག་དགེ་བ་མེད་ད་གདུང་སེམས་འགྲིག་གི་འདུག་བ་མི་ལུས་མ་ཐོབ་ན་ནི་སྡིག་པ་འབའ་ཞིག་མ་གཏོགས་ཡོད་མ་རེད་ང་ཚོ་མི་ལུས་ཐོབ་བས་ན་སྡིག་པ་འབའ་ཞིག་ཅིག་ཡིན་དེ་རེད་འདུག་བ་ད་མི་ལུས་མ་ཐོབ་པ་པའི་དུད་འགྲོ་རིགས་དུས་སུ་རྟག་ཏུ་ཁྱེད་རང་ཚོ་སད་བཏུབ་བྱས་མི་འདུག་ཡོད་ག་རང་བ་ནང་ཕན་ཚུན་གཅིག་ས་ཡང་གཅིག་ས་གསོད་ཡ་མ་གཏོགས་མི་ཡོང་འདུག་བ་འོ་དུས་སེམས་ས་སྡིག་པ་འབའ་ཞིག་མ་གཏོགས་ཡོད་མ་རེད་ཁོ་ཚོ་ལ་དགེ་བ་ཟེར་སྣ་གཅིག་ཀྱང་ཡོད་མ་རེད་ད། མེད་པ་ཡིན་ཙང་ག་རེ་ཟ་མི་ལུས་མ་ཐོབ་ན་སྡིག་པ་འབའ་ཞིག་མ་གཏོགས་ཡོད་མ་རེད་ད་མི་ཚེ་དགེ་བ་ཡོད་མ་རེད། འོ་འདུག་ཚེ། ད་ང་ཚོ་ད་འདི་ག་རེ་ཟ་དགེ་བ་བྱེད་ཡ་སྐལ་བ་དང་ལྡན་པ་བདུད་འདུལ་གྱི་རེད། གང་ཚེ་དགེ་སྤྱད་སྐལ་ལྡན་ཡང་དགེ་བ་བདག་གིས་མ་བྱས་ན། ང་ཚོ་དགེ་བ་བྱས་ན་བྱེད་ཡ་ཡོད་སྐལ་བ་ཆ་ཚང་ཡོད་ལྟ་ངེས་རེད་བ། དེའི་ཚེ་ང་རང་ཚོ་དགེ་བ་མ་བྱས་པ་ཡིན་ན་ག་རེ་རེད། ཨ་ངན་སོང་སྡུག་བསྔལ་ཀུན་རྨོངས་པ་དེ་ཚེ་བདག་གིས་ད་ངན་སོང་གི་སྡུག་བསྔལ་མུ་མཐའ་མེད་པ་མྱོང་དགོས་རེད། ངན་སོང་སྡུག་བསྔལ་རྨོངས་པ་དེ་ཚེ་བདག་ག་ཟེར་ན་ངན་སོང་སྡུག་བསྔལ་ཀུན་རྨོངས་པ་དེ་ཚེ་བདག་གིས་ཅི་བྱར་ཡོད།

ཨོ་འདི་དཔེ་དེ་ད་དཔེ་བསམ་དང་དཔེ་བསམ་དང་ཨན་དཔེ་ལ་བརྟེན་ནས་རྙེད་དཀའ་བ་ཡིན་པ་ཞིག་ར་འཕྲོད་དགོས་རེད་བ། དེ་ནས་ག་ས་ན་དོན་ལ་བརྟེན་ནས་ཨན་རྙེད་དཀའ་བ་ཞིག་དོན་ལ་བརྟེན་ནས་གཙོ་བོ་ག་ས་ན་ངོ་བོའི་སྒོ་ནས་ག་ས་ན། དཔེའི་སྒོ་ནས་རྙེད་དཀའ་བ་ཞིག་བསམ་དང་དཔེ་དེ་ག་བ་ཅག་དོན་ལ་ཚུར་བཅག་གོ་དོན་ནི་ག་ནི་ག་ས་ན། ངོ་བོའི་སྒོ་ནས་རྙེད་དཀའ་བ་དེ་གཙོ་བོ་དོན་སྒོ་ནས་རྙེད་དཀའ་ཚུལ་དེ་རེད་ད་ག་ས་ན། སྤྱིར་འགྲོ་བ་དེ་ལ་བདེ་འགྲོ་དང་ངན་འགྲོ་གཉིས་ཁ་ཚུར་ཆུད་དགོས་རེད་བ། ད་བདེ་འགྲོ་དང་ངན་འགྲོ་གཉིས་ག་རེ་མང་དུ་བསམ་དུས་ག་ལ།

དུང་ཕྱུར་བདུན་ཅུ་ཡོད་ཟེར་རེད་གང་ལྟར་ཡང་འདི་ཡོད་རེད་ཟེར་འདི་ནང་འདྲ་ང་རང་ཚོ་ནང་བཞིན་དལ་འབྱོར་མི་ལུས་ཐོབ་མཁན་དེ་ནང་ཚུར་བསྡུས་ན་ཉུང་ཉུང་ཉུང་ཉུང་ཆགས་འགྲོ་གི་རེད་བ། དེ་ནས་སྐུ་ལུས་ནང་བ་རྩིས་དང་ང་རང་ཚོ་ནང་བཞིན་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་དེ་ཕལ་ཆེར་ཕལ་ཆེར་དཀོན་པོ་དཀོན་པོ་ཆགས་འདུག་དུས་ཟིན་ཙང་ཧ་ལས་པའི་དཀོན་པོ་རེད་ཟེར་ན་དོན་ཁོ་རང་དཀོན་པོ་རེད་དཔེ་དཔེ་དཀོན་པོ་ཡིན་པ་ཙམ་དོན་དག་རང་དཀོན་པོ་བསམ་བློ་བཏང་དགོས་རེད་ཟེར་གི་རེད་ད་བོད་སྐད་རིན་མེད་འབྲི་ཆོས་ས་དཔེ་འདི་སྔ་མ་ཞུས་ས་དེ་ག་རང་རེད།

བྱང་ཆུབ་སེམས་དཔའ་ཁྲོ་སེམས་སྐྱེ་བའི་རྒྱལ་བ་སྡིག་པ་ཡོད་མེད་ཟེར་ན་སྐད་ཆ་དྲིས་ན། ལབ་ཐུབ་མ་རེད། ལབ་མ་ཐུབ་པའི་རྒྱུ་མཚན་གཙོ་བོ་ག་ཟེར་ན་བྱང་ཆུབ་སེམས་དཔའ་གང་ན་ཡོད་པ་ཤེས་ཀྱི་མ་རེད་གཙོ་བོ་དེ་རེད། ང་ཚོ་མི་མང་པོར་ཁྲོ་སེམས་སྐྱེས་ཚར་བ་ཁོང་ཁྲོ་མང་པོ་ཟ་ཚར་རེད། ཁོང་ཁྲོ་ཟ་སའི་ཡུལ་དེ་ལ་བྱང་ཆུབ་སེམས་དཔའ་མེད་པ་འདི་ཐག་གཅོད་ཐུབ་མ་རེད། ཨོ་དེ་རེད་ད་ང་ཚོ་མེད་ལ་མི་ནང་ཡོད་རེད་ད། བྱ་ཅི་བྱ་ཡོད་རེད། འདི་ན་ང་ཚོ་ཁྱེད་རང་ཚོ་ནང་བྱང་ཆུབ་སེམས་དཔའ་ཡོད་ཆོག་གི་རེད་བ་དེ་ཁོ་ཁྲོ་སེམས་སྐྱེས་ན།

དེ་ནས་དེ་དེ་ནས་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་རབ་ཏུ་བཏང། དེ་འདྲའི་དེ་ཙམ་མྱོང་གྱུར་ནས་ཨང་རང་ང་རང་ཚོ་རྣམ་ཐར་མི་འགྱུར་སྐད་ཆ་དེ་ག་རེ་ཟེར་ན་ང་ཚོ་ངན་སོང་རབ་ཏུ་སྐྱེ་བ་སྐྱེ་བ་དེས་ཡང་བསྐྱར་ང་ཚོ་མིའི་ལུས་རྟེན་ཐོབ་པའི་དབང་དུ་བཏང་ནས་མིའི་ལུས་རྟེན་གཞན་དང་མི་འདྲ་བ་འབྱུང་གི་མ་རེད། ད་འདི་ན་མོའི་རྒྱུ་མཚན་ག་རེ་ཟེར་ན། དེ་ལས་བྱས་པ་རྒྱུ་མཐུན་དང་ག་རེ་མྱོང་བ་རྒྱུ་མཐུན་མང་པོ་ལྷག་བསྡད་འདུག་བ། གལ་སྲིད་གལ་སྲིད་ངན་སོང་རུ་སྐྱེས་དེ་ནས་བདེ་འགྲོར་སྐྱེས་པའི་དབང་དུ་བཏང་བས་ནི་ག་རེ་ལྷག་བསྡད་འདུག། བྱས་པ་རྒྱུ་མཐུན་དང་མྱོང་བ་རྒྱུ་མཐུན་ལྷག་ཡོད་ཙང། མི་གཅིག་དལ་འབྱོར་མི་ལུས་ཕུན་སུམ་ཚོགས་པ་ཅིག་རག་དགོས་ཟེར་མ་རེད། དེ་ནི་རྣམ་ཐར་མི་འགྱུར་སྐད་ཆ་དེ་ལྟར་གོ་སོང། ངན་སོང་སྐྱེས་ན། ཨ་ནི་སྐྱེས་པའི་དབང་དུ་བཏང་ནས་མ་འོངས་པ་ང་ཚོ་ངན་སོང་ལས་ཡང་ཐར་བས་ན་བདེ་འགྲོའི་མིའི་ལུས་རྟེན་ཐོབ་པའི་དབང་དུ་མིའི་ལུས་རྟེན་རྣམ་པར་དག་པ་ཡོད་རེད་ཟེར་ན། རྣམ་དག་ཅིག་ཡོང་མ་རེད་རྒྱུ་མཚན་ག་རེ་ཟེར་ན་དེའི་སྟེང་ལ་ག་རེ་ཡོང་གི་འདུག། བྱས་པ་རྒྱུ་མཐུན་མྱོང་བ་རྒྱུ་མཐུན་མང་པོ་ལྷག་བསྡད་འདུག་ང་ཚོ་ཁ་སང་ཞུས་པ་འདི་བྱས། དེ་ནི་རྣམ་ཐར་མི་འགྱུར་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ་ཨོ་དུ་སི་རེ་ད། དེ་ནས་ཨ་ལས་འདི་བྱས་དེ་ཙམ་གོ་དགོངས་དང་འདི་བྱས་དེ་དེ་ཙམ་ཁོ་ན་མྱོང་གྱུར་ནས། ཨ་ནི་ག་རེ་ཟེར་ན་དེ་ལས་ག་རེ་ཟེར་ན་ཡང་རྣམ་པར་ཐར་མ་ཡིན་དེ་གཞན་དག་མྱོང་བཞིན་གང་དག་དེ་ནས་ངན་སོང་སྐྱེས་སམ་ངན་སོང་ལས་ནམ་ཡང་མི་ཐར་བ་ལྷག་བསྡད་རེད། དེ་དག་དེ་ནས་ངན་སོང་གི་སྡུག་བསྔལ་མྱོང་བཞིན་དུ་ཨང་ག་སེ་ན་ད་དུང་མ་འོངས་པར་སྡུག་བསྔལ་མྱོང་ཡག་གི་སྡིག་པ་གཞན་མང་པོ་རབ་ཏུ་སྐྱེ་གི་རེད་ད་སྡུག་བསྔལ་མྱོང་གི་ད་ལྟ་སྡུག་སྔ་མའི་ལས་ཀྱི་སྡུག་བསྔལ་མྱོང་གི་ཡོད་ཀྱང་མ་འོངས་པར་སྡུག་བསྔལ་མྱོང་ཡག་གི་ལས་དེའང་དཔག་ཏུ་མེད་པ་བསགས་རེག་གི་སྡིག་པ་གཞན་དག་རབ་ཏུ་སྐྱེ་ཡག་དེ་བྱེད། དེ་བྱེད་ད་དེ་ནས་ག་རེ་ཟེ་ན་དལ་འབྱོར་ཐོབ་དུས་དེ་ལ་དགེ་བ་གོམས་དགོས་རེད་ཟེ་སྐད་ཅིག་ད་འདི་ཀློག་བཞག་ཤེས་མཁན་དང་ཚིག་རྐང་ཤོ་ལོ་ཀ་ཅིག་མ་ཀློག་འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན་འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པ་གཞན་མེད་དོ། ད་དེ་བཞིན་བདེ་བཞག་གོ་ར་མང་པོ་ཅན་ཁྱེད་རང་ཚོས་མྱོང་འདུག་ད་འདི་འདྲའི་དལ་བ་རྙེད་གྱུར་ད་སྡོམ་རྒྱག་གི་འདུག་ད་དེ་འདྲ་བའི་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་དེ་འདྲ་རྙེད་པའི་སྐབས་དེ་ལ་སོ་སོའི་དགེ་བ། ད་གཙོ་བོ་བྱང་ཆུབ་སེམས་ཀྱི་དགེ་བ་ལྟ་བུ་ཞིག་ལ་སོ་སོས་གོམས་འདྲིས་མ་བྱས་པ་ཡིན་ན། འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པ་གཞན་མེད་དོ་ད་འདི་ལས་ང་ཡི་མོ་སོ་བསླུ་ཚབས་ཆེ་བ་ཅིག་ཡོད་པ་མ་རེད། ད་བསླུ་ཡག་སྡུག་ཤོས་འདི་རེད། འདི་ལས་རྨོངས་པ་ལྷག་འདི་ལས་ལྷག་པ་ཅིག་ཡོད་མ་རེད་ད་རྨོངས་ཤོས་འདི་རེད་དེ་སྐད་ཅིག་དེ་རེད། འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པ་གཞན་མེད་དོ། ཡ་ད་ཕལ་ཆེར་འདིར་བཞག་མི་འདུག་ད། མང་དྲགས་ན་ཆོས་སུ་མི་འདུག།

ད་འདི་ཡན་ཆད་ད་དྲན་གསོ་རེ་བྱེད་ན་ཆ་ཚང་དུ་ཡོང་ཡ་ཡོད་མ་རེད་དུས་ཚོད་མི་འདུག་བ། ད་ང་ཚོ་བག་ཡོད་ཀྱི་ལེའུ་དེ་ནང་མགོ་ལ་མ་དྲན་གསོ་རེ་བྱེད་པས་ན། ད་དང་པོ་བྱང་ཆུབ་སེམས་ཀྱི་ཕན་ཡོན་བསམ་དེ་ནས་ག་ཟེར་ན་བྱང་ཆུབ་སེམས་ཀྱི་གཅིག་སྡོམ་པ་ཕན་ཡོན་བསམ་ནས་སྤྲོ་ཤུགས་སྐྱེས་དེ་འདྲའི་སྤྲོ་ཤུགས་སྐྱེས་པས་དེ་བྱང་ཆུབ་སེམས་ཀྱི་སྡོམ་པ་ལེན་ཡ་རེད་ད་བླངས་ནས་བྱང་ཆུབ་སེམས་བཟུང་ཡ་དེ་འདྲ་བྱས་ད་དེ་འདྲའི་བྱང་ཆུབ་སེམས་ཀྱི་སྡོམ་པ་ལེན་པ་དང་བྱང་ཆུབ་སེམས་བཟུང་བ་དེ་ཨ་ནམ་ཡང་མི་ཉམས་པ་བར་བསྲུང་དགོས་རེད་ད་བསྲུང་ཡག་ཆེད་དུ་ག་ས་ན་གཙོ་བོ་ག་རེ་བག་ཡོད་བསྟེན་དགོས་རེད་ད་འདིར་བ་གསུམ་པོ་འདི་ག་ས་ན་ག་ས་ད་འདིར་བྱང་ཆུབ་སེམས་མ་སྐྱེས་པ་སྐྱེ་བའི་ཐབས་ད་འདི་ནས་ག་ས་ན་སྐྱེས་པ་ག་ས་ན་མ་སྐྱེས་པ་ག་ས་ན་སྐྱེས་པ་དང་སྐྱེས་པ་གནས་པ། དུ་གཟིགས་རོགས་མ་ཐོབ་པ་ཐོབ་པར་བྱེད་པའི་ཐབས་ཐོབ་མི་ཉམས་ཐོབ་པ་མི་ཉམས་པར་བསྲུང་བའི་ཐབས་ད་གང་ལྟར་ཡང་ཐོབ་པ་མི་ཉམས་པར་བསྲུང་ད་དེ་འདྲ་བའི་ག་ཟེ་ན་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ད་ག་ནང་བཞིན་བྱང་ཆུབ་ཀྱི་སེམས་བཟུང་བཟུང་བས་ད་དེ་འདྲ་བའི་ད་ག་ཟེ་བྱང་ཆུབ་ཀྱི་སེམས་དང་སྡོམ་པ་གཉིས་མི་ཉམས་པ་བར་བསྲུང་ཡག་ཆེད་དུ་ག་ཟེ་ན་ད་བག་ཡོད་ཀྱི་ལེའུ་ཤེས་བཞིན་གྱི་ལེའུ་བཟོད་པའི་ལེའུ་སྟེ་གསུམ་རེད་པ་ད་ལྟ་བྱེད་ད་བག་ཡོད་ལེའུ་ནང་ལོགས་ས་བཅད་ཕྱེ་ཡོང་དུས་ག་རེ་མདོར་བསྟན་རྒྱས་བཤད་གཉིས་ཕྱེ་རེད་པ་ད་མདོར་བསྟན་པ་ལ་གང་ཞིག་མི་འདུག་མི་འདུག་པ་རྒྱས་པར་བཤད་པ་ལ་ས་བཅད་གསུམ་སོ་སོར་ཕྱེ་སོང་རེད་པ། རང་གི་བསླབ་བྱ། བསྒྲུབ་བྱ་བསླབ་བྱ་བརྟེན་ནས་བག་ཡོད་བྱ་དགོས་པར་བསྟན་པ་དང་ད་ག་ནང་བཞིན་དལ་འབྱོར་གྱི་ལུས་རྟེན་ལ་བརྟེན་ནས་བག་ཡོད་བྱ་དགོས་པར་བསྟན་པ་དང་ཉོན་མོངས་པའི་ཉེས་དམིགས་ལ་བརྟེན་ནས་བག་ཡོད་བྱ་དགོས་པར་བསྟན་པ། ས་བཅད་གསུམ་ཡིན་དགོས། ད་དང་པོ་ག་ས་ན། འོ་ལགས་སོ་བསྒྲུབ་བྱ་བསླབ་བྱ་ལ་བརྟེན་ནས་བག་ཡོད་བསྟེན་དགོས་རྒྱུ་མཚན་ག་ས་ན་ད་ང་ཚོ་བསླབ་བྱ་དེ་འདྲ་ཞིག་ཁས་བླངས་ཚར་རེད་བྱང་ཆུབ་སེམས་དཔའི་སྡོམ་པ་དེ་འདྲ་ཅིག་ཞུས་ཚར་རེད་ད་ག་ནང་བཞིན་བྱང་ཆུབ་སེམས་བཟུང་གི་ཡིན་ཟེར་ཁས་ལེན་དམ་བཅའ་དེ་འདྲ་ཞིག་བྱས་བཞག་པ་ཡིན་ཙང་དེ་འདྲའི་བསླབ་བྱ་དེ་ལ་བརྟེན་ནས་ང་རང་ཚོ་གང་ཅིའི་སྒོ་ནས་བག་ཡོད་བསྟེན་དགོས་རེད་ད་བག་ཡོད་མ་བསྟེན་ན་ད་སྐྱོན་ག་རེ་རེད་ཟེར་ན་ཨ་ནི་གཅིག་ཕྱོགས་གཅིག་ནས་སྡོམ་པ

ད་སྔོན་སངས་རྒྱས་བཅོམ་ལྡན་འདས་ད་ག་ནང་བཞིན་འོ་ལགས་སོ་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཤེས་རབ་ཀྱིས་ལེགས་པར་བརྟགས་ནས་ཨ་ནི་གཅིག་གཏན་ལ་ཕབ་བྱས་པ་དེ་འདྲ་ཞིག་རེད་བདག་ཉིད་ཀྱིས་ཡང་དང་པོ་བྱང་ཆུབ་སེམས་དཔའི་ཕན་ཡོན་ཐོས། ཨ་ནི་དེ་ནས་བྱང་ཆུབ་སེམས་དཔའི་ཕན་ཡོན་སྤྲོ་ཤུགས་སྐྱེས་དེ་ནས་བྱང་ཆུབ་སེམས་དཔའི་སྡོམ་པ་བླངས་བྱང་ཆུབ་སེམས་བཟུང་གི་དེ་འདྲའི་བརྟག་དཔྱད་ཞིབ་པོ་ཅིག་སྔོན་དུ་རྒྱུ་མཚན་བརྟག་དཔྱད་ཞིབ་པོ་བྱས་བཞག་མཁན་ཅིག་ད་ཕར་བཤོལ་བ་ཡིན་ན་ཧ་ལས་པའི་ད་གཅིག་ཉེས་པ་ཆེན་པོ་རེད་ཨོ་དུ་སོང་རེད་ད་དེ་འདྲའི་གལ་ཏེ་དེ་ལྟར་དམ་བཅས་ནས་ག་རེ་ཟེར་ན་ལས་ཀྱིས་བསྒྲུབ་པ་མ་བྱས་ན་སེམས་ཅན་དེ་དག་ཀུན་བསླུས་པས་ག་རེ་ཟེར་ན་བདག་གི་འགྲོ་བ་ཅི་འདྲར་འགྱུར་ད་དེ་འདྲའི་དམ་བཅའ་བཞག་པ་དེ་བློས་གཏོང་བྱས་པས་ན་སེམས་ཅན་ཐམས་ཅད་བསླུས་པ་རེད། ག་རེ་ཟེར་ན་སེམས་ཅན་ཐམས་ཅད་སེམས་ཅན་མ་བསྒྲལ་བ་རྣམས་བདག་གིས་བསྒྲལ་མ་གྲོལ་བ་རྣམས་བདག་གིས་དགྲོལ་དབུགས་མ་ཕྱིན་པ་རྣམས་བདག་གིས་དབུགས་དབྱུང་གི་ཟེར་ཁས་ལེན་དམ་བཅའ་ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་དཔང་པོར་བཞག་པས་དེ་ནས་ཁས་ལེན་དམ་བཅའ་བྱས་དེ་འདྲའི་ཁས་ལེན་དམ་བཅའ་དེ་དོར་བ་ཡིན་ན་ཧ་ལས་པའི་ད་བྱེད་ཉེས་པ་ཆེན་པོ་རེད་སེམས་ཅན་ཐམས་ཅད་བསླུས་པ་རེད། ད་དེ་ཚོའི་དཔེ་དང་སྒྲུབ་བྱེད་མང་པོ་བཤད་ཚར་སོང་དཔེར་ན་དངོས་པོ། ཕལ་པ་ཅུང་ཟད་ཅིག་སྦྱིན་པར་དམ་བཅས་ནས་འདི་མ་བྱིན་པ་ན་ཡི་དྭགས་ཀྱི་རྒྱུར་གསུངས་པ་ཡིན་ན་ད་སེམས་ཅན་ཐམས་ཅད་ལ་ད་བླ་ན་མེད་པའི་བདེ་བ་ལ་འགོད་མཁན་ཡིན་ཟེར་དམ་བཅའ་འདི་དོར་བ་ཡིན་ན་ད་ཁོ་ཅིག་དམྱལ་བར་ངན་སོང་མུ་མཐའ་མེད་པར་འཁྱམས་དགོས་པ་ལ་ལྟ་ཅི་སྨོས་ཟེར་ཏེ་ད་འདི་དང་དེ་འདྲ་བའི་གཙོ་བོ་ག་རེ་ཟེར་ན་བསྒྲུབ་བྱ་བསླབ་བྱ་ལ་ལྟོས་ནས་ག་རེ་བག་ཡོད་བསྟེན་སྟངས་སྐོར་དེ་དེས་ད་བྱང་ཆུབ་སེམས་བཏང་དགོས་པ་མ་རེད་ཟེར་བྱང་ཆུབ་སེམས་བཏང་བ་ཡིན་ན་ལྟུང་བ་ཧ་ལས་པའི་ཆེ་བ་རེད་སེམས་འདོར་གྱི་རྩ་ལྟུང་འདི་ག་རེ་རྩ་ལྟུང་ག་ཚོད་རེད་རྩ་ལྟུང་བཅོ་བརྒྱད་ནང་གི་ཆེ་ཤོས་དེ་ཡིན་པ་རེད་བ་ཅི་ཟེར་ན་ད།

ད་དཔེ་རྒྱུ་གྲངས་གསུམ་ལ་སོགས་ཀྱིས་རྙེད་དཀའ་བ་ཡིན་ཙང་ད་ད་རེས་ཀྱི་ལུས་རྟེན་སྟེང་འདི་ལ་བག་ཡོད་མ་བྱས་ན་ཕྱིས་འབྱུང་ད་ལུས་རྟེན་དེ་འདྲ་རྙེད་ཡ་ཡོད་མ་རེད། འོ་དེ་འདྲའི་ག་རེ་ཟེར་ན་དལ་འབྱོར་ག་རེ་ཟེར་རྙེད་དཀའི་ཚུལ་བསྟན་ནས་ག་རེ། བག་ཡོད་བསྟེན་སྟངས་འདི་བྱས། དེ་ནས་ག་རེ་ཟེར་ན་གལ་སྲིད་ང་རང་ཚོ་ཚེ་འདི་ལ་བས་དལ་འབྱོར་བས་ཀྱི་བག་ཡོད་ཡག་པོ་བསྟེན་མ་ཐུབ་པ་ཡིན་ན་སྐད་ཅིག་གཅིག་གི་སྡིག་པས་ཀྱང་ང་རང་ཚོ་བསྐལ་པར་མནར་མེད་གནས་ཡག་གི་ད་ལས་བསགས་ཀྱི་རེད་དེ་འདྲའི་ལས་བསགས་པ་ཡིན་ན་ནི་ནམ་ཡང་བདེ་འགྲོ་ཡང་ཡོང་ཐུབ་མ་རེད་བྱས་ཙང་ད་ག་རེ་ངན་སོང་གི་སྡུག་བསྔལ་ལས་ཨ་ཕྱིར་ཐར་དཀའ་བ་ལ་བསམ་ནས་ག་རེ་ཡང་བག་ཡོད་བསྟེན་སྟངས་འདི་བྱས་སྐད་ཅིག་གཅིག་བྱས་སྡིག་པས་ཀྱང་ག་རེ། བསྐལ་པར་མནར་མེད་གནས་འགྱུར་ན་ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས། འོ་དེ་འདྲ་ཟེར་རེད་བྱས། ད་ཚུར་སྡོམ་རྒྱག་གོ་དང། ད་མཐའ་མ་དེར་ག་རེ། དལ་འབྱོར་ཐོབ་པའི་དུས་འདིར། ད། ང་ཚོ། བག་ཡོད་བཅས་ཐོག་ནས་ཅིག་དགེ་བ་ངེས་པར་དུ་བསག་དགོས་རེད། ལུས་ངག་ཡིད་གསུམ་ཐམས་ཅད་ག་རེ་ཟེར་ན་དགེ་བ་ལ་འབད་འབུངས་ནས། ལྷག་པར་དུ་ང་རང་ཚོ་ད། སྐབས་སུ་བབས་པ་ཡིན་ན་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་ཡག་རེད་བྱང་ཆུབ་སེམས་དཔའི་སྡོམ་པ་སྲུང་ཡག་དེ་ཚོ་ལ་དུས་དང་རྣམ་པ་ཐམས་ཅད་དུ་འབད་འབུངས་དགོས་རེད་མ་གཏོགས། དེ་འདྲའི་གོ་སྐབས་རག་དེ་གས་དམར་པོ་ཡིན་ན། ཨ་ཧ་ལས་པའི་ད་ཅིག་འདི་རེད་ད་ང་ཚོ་རྨོངས་པ་ཆེན་པོ་ཞིག་རེད་གསུངས་བྱས་ཙང་འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན་འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པའང་གཞན་མེད་དོ་ད་འདི་ཁ་སང་མཚམས་འདི་བར་སླེབས་སོང་འོ་དེ་འདྲ་ཞིག་རེད་བྱས་ད་གང་ལྟར་ཡང་ཏིས་ང་རང་ཚོ་ཅིག་སེམས་ལ་ཚོར་བ་ཡོད་པའི་ཐོག་དེ་ནས་ཏིས་བསམ་གཏན་ཡག་པོ་ཡོང་དགོས་ཟེར་བ་ད་དེ་འདྲ་ཞིག་རེད་བྱས་ད་དེ་འདྲ་ཞིག་རེད་བྱས་ད་ང་རང་ཚོ་བྱང་ཆུབ་སེམས་དཔའི་སྡོམ་པ་ནི་བླངས་ཚར་རེད

བདེ་འབྱོར་ལུས་ཐུན་ཐོབ། ད་དལ་འབྱོར་ལུས་རྟེན་ཐོབ་པ་འདི་རྙེད་དཀའ་བ་དལ་འབྱོར་ཡིན་པ་ཡིན་ཙང། དེ་འདྲའི་དལ་འབྱོར་ལུས་རྟེན་འདི་ཆུད་ཟོས་མ་བཏང་བྱས་ཨ་འདིར་དོན་དག་ཆེན་པོ་ཅིག་སྒྲུབ་དགོས་རེད། ད་དོན་དག་ཆེན་པོ་དེའང་ཡག་ཤོས་ག་རེ་ཟེར་ན། ཨ་བྱང་ཆུབ་སེམས་ཉམས་ལེན་བྱས་འདི་ལས་ལྷག་པའི་དོན་དག་ཆེན་པོ་ཅིག་ཡོད་མ་རེད། བྱས་ན། བྱང་ཆུབ་སེམས་ཕན་ཡོན་ཁ་ཐུག་ཕྱིན་ཚར་སོང། འོ་ལགས་སོ་ག་རེ་ཟེར་ན། འདིར་བ་དང།

ང་ཚོས་དལ་འབྱོར་དལ་འབྱོར་རྙེད་དཀའ་བ་དེའི་སྒང་ལ་དཀའ་བ་ལ་དལ་འབྱོར་འདི་ནི་རྙེད་པར་ཤིན་ཏུ་དཀའ་སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་འདི་ཡང་དག་འབྱོར་པར་ག་ལ་འགྱུར། ད་སྐྱེས་བུའི་དོན་སྒྲུབ་གསུངས་སོང་ང་ལ་སྐྱེས་བུའི་དོན་འདོད་བྱ་མཐར་ཐུག་ག་ལ་སངས་རྒྱས་གོ་འཕང་རེད་སངས་རྒྱས་གོ་འཕང་ཐོབ་ཡག་ཐབས་ཡོད་ན་མེད་ན་དེ་ག་རེད་བྱང་ཆུབ་སེམས་རེད་ད་ང་རང་ཚོ་ལུས་རྟེན་འདིའི་སྟེང་བྱང་ཆུབ་སེམས་ཉམས་ལེན་བྱས་ལས་ལྷག་པའི་ཨ་དོན་དག་ཆེན་པོ་འགྲུབ་ཡག་ཡོད་སྲིད་མ་རེད་ག་རེ་ཟེར་ན་དལ་འབྱོར་འདི་ནི་རྙེད་པར་ཤིན་ཏུ་དཀའ་སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ག་རེ་ཕྱིས་འདི་ཡང་དག་འབྱོར་པར་ག་ལ་འགྱུར་ཟེར་འདུག། འོ་དེ་ཡིན་ཙང་ད་དལ་འབྱོར་ལུས་རྟེན་གྱི་ཆ་རྐྱེན་ཚང་ང་རང་ཚོ་མ་ཚང་བ་སུ་གཅིག་མི་འདུག་ཨ། ཁ་སང་ཞུ་བ་ནང་བཞིན་དལ་འབྱོར་ཆོས་བཅོ་བརྒྱད་ང་རང་ཚོ་ཆ་ཚང་ཚང་བསྡད་རེད་ང་ལ་འདི་ཚང་མི་འདུག་ཟེར་མཛུབ་གུ་འཛུགས་ས་ཡོད་མ་རེད་ད་མ་ཚང་མ་ཚང་བ་མེད་པའི་ཡིན་ཙང་ད་འདི་རྙེད་དཀའ་བ་ཡིན་པ་དང་དོན་ཆེ་བ་ཡིན་པ་དོ་སུ་བ་བསམ་སྟངས་དོ་བསམ་སྟངས་ཡང་འདུག་ང་ལ་རང་བཞིན་གྱི་དལ་འབྱོར་སྙིང་པོ་ལེན་འདོད་བློ་སྐྱེ་གི་རེད་བ་སྙིང་པོ་ལེན་འདོད་བློ་སྐྱེ་ཡོང་དུས་སྒང་སྙིང་པོ་ལེན་ཡ་ཡོད་ན་མེད་ན་ག་རེ་ཟེར་ན།

ཨཱ་ནི་སོ་སོ་པའི་ཅིག། དམ་པའི་ཆོས་དང་མཇལ་བ་དེ་ཡེ་ནས་སོ་སོ་རང་ཉིད་ཀྱིས་ད་དེ་འདྲའི་ཅིག། དལ་འབྱོར་ཐོབ་པ་དེ་ཆུད་ཟོས་བཏང་སྙིང་པོ་མ་ལེན་བྱས། ལེ་ལོའི་གཞན་དབང་དུ་སོང་དེ་འདྲའི་ཅིག་ཕྱིན་བཞག་ད་ངའི་མི་ཚེ་དེ་འཕྲོ་བརླག་བཏང་བཞག་བསམ། བྱས་ནས་དེ་དུས་ག་རེ་ཟེར་ན་འགྱོད་པ་ཤུགས་ཆེ་བ་གཅིག་རེད་འགྱོད་པ་ཟེར་དོན་ནམ་མྱ་ངན་ཡིན་པ། རེད་བ། ད་སྡིག་པ་དང་དེ་ནང་བཞིན་སོ་སོའི་ལས་ངན་པ་བྱས་ཞེས་འགྱོད་པ་སྐྱེ་དུས་སྒང་འདི་ག་རེ་མྱ་ངན་རེད་བསམ་མྱ་ངན་ཆེན་པོ་ལྡང་བར་འགྱུར་དེ་འདྲའི་མྱ་ངན་ཧ་ལས་པའི་ཤུགས་དྲག་པོ་སྐྱེ་གི་ཡོད་ཟེར། ཤི་ཁ་མ་ལ་ང་རང་ཚོ་ཤི་གྲབས་བྱེད་དུས་ཨ། དྲན་པ་གསལ་བོ་ཞེ་པོ་ཡོང་བ་རེད་ཟེར་ཏོ་དྲན་པ་གསལ་བོ་ཞེ་པོ་ཆགས་འགྲོ་བ་རེད་ཟེར་ཏོ། སྔར་ང་ཚོ་ལོ་གཞོན་གཞོན་དུས་ནང་བཞིན་གྱི་དྲན་པ་དེ་ཡོང་བ་རེད་ཟེར་ཏོ། ད་དྲན་པ་གསལ་བོ་ཆགས་དུས་སྒང་སོ་སོའི་ཚེ་སྟོད། ལས་ངན་པ་ག་རེ་བསགས་པ་ནི་ཆ་ཚང་ཡིད་ལ་དྲན་ཡོང་གི་ཡོད་ཟེར་བ། ཆ་ཚང་དཔེ་ཅིག། དྲན་པའི་ངོ་ལ་ཡར་ཤར་ཡོང་གི་ཡོད་ཟེར་ཏེ་ཨ་ནི་ཧ་ལས་པའི་ད་ཅིག་ག་རེ་མྱ་ངན་ཆེན་པོ་ཞིག་ཡོང་གི་ཡོད་ཟེར།

ག་རེ་རེད། བཟའ་ཡག་འཐུང་ཡག་དང་གོན་ཡག་དང་འདི་ཆ་ཚང་གཉིས་ཀ་གཅིག་པ་གཅིག་པ་ཡོང་གི་འདུག་དམིགས་བསལ་ཁྱད་པར་ཅིག་མི་འདུག་ད་སེམས་གཏིང་ལ་ཞི་བདེ་ཡོད་མེད་ད་གཏན་ནས་བརྒྱ་ཆ་བརྒྱ་ཁྱད་པར་ཡོད་ཀྱི་རེད་དེ་ཡིན་ན་ཞི་བདེ་དེ་ཕྱི་ལོགས་ལ་ང་ཡིད་འདོད་ཀྱི་སྟོན་ཐུབ་མ་རེད་པ་ད་གང་ལྟར་ཡང་མཐའ་མ་འཆི་བ་ཐོག་ལ་བབས་ཡོང་དུས་སྒང་ལ་ཆོས་རྣམ་དག་བྱེད་མཁན་དེ་དགའ་བཞིན་སྤྲོ་བཞིན་ཕ་ག་ས་བུ་ཕ་ཁྱིམ་དུ་ལོག་པ་ནང་བཞིན་ཡོང་གི་ཡོད་ཟེར་རེད་འདུག་ག་བུ་ཐག་རིང་པོ་ཅིག་ལས་ཀར་ཕྱིན་ཨ་ནི་ལས་ཀ་དེ་ཚར་ནས་ཨ་ནི་སོ་སོའི་བུ་ནང་ལ་ཕ་ཡི་ཁྱིམ་ལོག་འགྲོ་དུས་ཁོ་དགའ་བཞིན་སྤྲོ་བཞིན་ལོག་འགྲོ་གི་རེད་པ།

ཕྱིའི་མཆོད་པ་ཡིན་འདུག་ཧ་ཡིན་འདུག་ཡིན་འདུག་ཅེས་ནང་གི་ཞི་རགས་ཆོས་ཀྱི་ཉམས་ལེན་མ་བྱིན་གྱིས་འདི་ང་ཨ་འཆི་བ་ཐོག་ཏུ་སྦ་ཡོང་དུས་ང་ཨ་ཞེ་བོ་བེད་ཅིག་ངམ་རང་ཅི་ར་སྐྱེ་བོའི་བར་བརྩིགས་འདུག་བ་ཡ། དེ་ཅི། ད་གལ་སྲིད་འཆི་བའི་ནད་ང་ཚོ་ག་རེ་བ་རེད་ཟེར་ན་གཉེན་མའི་ཟུག་རྒན་ཡིད་རེ་འདུག་བདག་གི་ལུས་ལ་སེམས་རྒྱུ་ན་འགྱོད་པ་མི་སེམས་མེ་འབར་བའི་སེམས་སྟོང་རྒྱུ་བ་དོན་མི་སང་ད་འཆི་ནས་ཚེ་འདི་ལས་ངན་པ་མ་འདུག་ས་མེ་བའི་དབེན་ཚང་ཨ་ཉེ་བ། མེ་ང་ཚོ་བཟོད་དཀའ་བའི་འདི་འདྲའི་དམྱལ་བའི་མེས་ཡུན་རིང་དུ་ང་བདག་གི་ལུས་འདི་སྲེག་གི་རེད་དཔེར་ན་ཚ་དམྱལ་གྱི་མེ་ལྟ་བུ་ཡིན་ན་ད་ང་རང་ཚོ་ཧ་ལས་པའི་ད་ཤུགས་ཆེ་བོ་རེད་འདུག་དེ་འདྲའི་མེ་ང་རང་ཚོ་ལུས་འདི་དུས་རྟག་ཏུ་སྲེག་གི་རེད་དེ་འདྲའི་སྲེག་པར་གྱུར་པའི་ཚེ་ན་དེ་དུས་ག་རེ་ཟེར་ན་འགྱོད་པ་མི་བཟད་པ་ཞིག་ཡོང་གི་རེད་འགྱོད་པ་མི་བཟད་མེ་འབར་བས་སེམས་གདུང་འགྱུར་བ་གདོན་མི་ཟ་ད་འགྱོད་པ་ཤུགས་ཆེ་བོ་སྐྱེས་འགྱོད་པ་འདི་ཧ་ལས་པའི་མེ་འབར་བ་ནང་བཞིན་ཡར་འབར་འབར་ཡོང་དུས་སྒང་ལ་སོ་སོའི་སེམས་གཏིང་ལ་ག་རེ་ཡོང་རུང་སེམས་ཀྱི་གདུང་བ་ཤུགས་ཆེ་བོ་ཡོང་གི་སེམས་ཀྱི་གདུང་བ་ཟེར་དུས་སེམས་ཀྱི་ད་ཅིག་དཀའ་ངལ་རེད་པ་ཧ་ལས་པའི་ཤུགས་ཆེ་བོ་ཡོང་གི་ཡོད་ཟེར་རེད་ད་འདུག་རེད་ཤག་སེམས་གདུང་འགྱུར་བ་གདོན་མི་ཟ། འོ་ལགས་སོ་ཤིན་ཏུ་རྙེད་དཀའ་ཕན་པའི་ས་ཇི་ཞིག་ལྟར་ཏེ་རྙེད་གྱུར་ནས་བདག་ཉིད་ཤེས་དང་ལྡན་བཞིན་དུ་ཕྱིར་ཡང་དམྱལ་བ་དེར་ཁྲིད་ན་ད་ང་རང་ཚོ་ཤིན་ཏུ་རྙེད་དཀའ་བ་དང་འདི་ག་རང་ཚོ་ཆོས་སྒྲུབ་ཡག་ཡོད་ཀྱི་མཐུན་རྐྱེན་ཡིན་དུས་སྒང་ཨ་ནི་ཕན་པ་སྒྲུབ་སའི་ད་ས་ཆེ་ཚུལ་ནི་མི་འདུག་དེ་འདྲའི་ཅིག་རྙེད་པའི་སྐབས་དེ་ལ་ཇི་ཞིག་ལྟར་ཏེ་རྙེད་གྱུར་ནས་བདག་ཉིད་ཤེས་དང་ལྡན་བཞིན་དུ་སོ་སོའི་རྣམ་དཔྱོད་གང་ལ་གང་འཚམ་ཡོད་རེད་བ་ང་ཚོ་མང་ཆེ་བ་ར་དེ་འདི་བྱས་ན་ཡག་པོ་ཡོད་རེད་འདི་བྱས་ན་བཟང་པོ་ཡོད་རེད་དགེ་བ་བྱས་ན་ག་རེ་ཟེར་ན་ཚེ་ཕྱི་མ་ཡག་པོ་ཡོད་རེད་མི་དགེ་བ་བྱས་ན་ཡག་པོ་ཡོད་མ་རེད་བསམ་བདག་ཉིད་ཤེས་པ་ད་ཡོད་རེད་བ་དཔེར་ཤེས་པ་རང་བཞིན་དུ་མ་ལྡན་པ་མི་སྨྱོན་པ་ལྟ་བུ་ནི་མ་རེད་བ་མིན་དུས་སྒང་བདག་ཉིད་ཤེས་དང་ལྡན་བཞིན་དུ་ད་མ་འོངས་པ་ལ་ཕྱིར་ཡང་དམྱལ་བ་དེར་ཁྲིད་པ་ན་ག་རེ་རེད་སྔགས་ཀྱིས་རྨོངས་པར་བྱས་པ་ནང་བཞིན་རེད་སོ་སོ་དེ་འདྲའི་ཅིག་ང་ཚོ་ཁེ་དང་གྱོང་གདམ་ཀ་བྱེད་ཤེས་གྱི་གང་ཟག་ཅིག་ཤེས་པ་རྣམ་དཔྱོད་ཡོད་བསྡད་མཁན་ཅིག་ཡིན་བཞིན་ཡིན་བཞིན་གྱི་ད་དུང་སྣང་མེད་ཅིག་དེ་ད་དུང་ཚེ་ཕྱི་མ་དམྱལ་བ་ལ་འཁྲིད་པས་ན་ད་དེ་ཧ་ལས་པའི་ག་རེ་ཟེར་ན་ཅིག་འདི་རེད། སྔགས་རྨོངས་པོ་བྱས་པ་ནང་བཞིན་རེད། སྔགས་རྨོངས་པོ་བྱས་པ་ཟེར་དུས་ང་ལ་ཅིག་འདི་ཟེར་གྱི་འདུག་ག་རིག་སྔགས་ལ་སོགས་པས་ད་ཨ་མི་དེ་ཁོ་མེད་ན་འཁྲིད་འགྲོ་ཡ་དེ་ནི་ཡོང་གི་རེད་ཟེར་གྱི་འདུག་ག་གང་ལྟར་ཡང་ཁོ་རང་གི་ཅིག་འགྲོ་འདོད་དུ་ཡོང་བ་མ་རེད་དེ་ཡིན་ན་ཅིག་གནས་སྐབས་སྔགས་ཀྱིས་རྨོངས་པ་བྱས་པ་ནང་བཞིན་ཅིག་ཨ་སོ་སོ་རང་ཉིད་དེ་སོ་སོ་རང་ཉིད་འཆི་བ་སུ་རེད་ཅིག་རེད་བ། སྔགས་ཀྱིས་རྨོངས་པ་བྱས་སུ་དང་ཁོ་འགྲོ་ཅིག། ཅིག་རིག་སྔགས་མཁན་ལ་སོགས་པ་བྱས་ན་ཨ་ཁོ་འཇའ་རྡུལ་ལྟ་བུ་སྟོན་ཅིག་ཁོ་ཁྲིད་འགྲོ་བ་ཞོག་རེད་ཟེར་གྱི་འདུག་ག་དེ་འདྲ་པོ་གང་ལྟར་ཡང་སོ་སོ་འགྲོ་འདོད་དུ་ཡོང་བ་མ་རེད་དེ་སྔགས་ཀྱིས་རྨོངས་པའི་དབང་གིས་ད་གཙོ་བོ་ག་ཟེར་ན། ཅིག། རྨོངས་པའི་དབང་གིས་ད་ང་རང་ཚོ་ཅིག་དུས་ཚོད་དུས་ཚོད་འཕྲོ་བརླག་བཏང་ཨ་མཐའ་མ་དེ་ལ་སོ་སོ་རང་ཉིད་ག་རེ་རེད་སྔགས་ཀྱིས་རྨོངས་པ་བྱས་པ་ནང་བཞིན་དམྱལ་བར་འགྲོ་ཡག་རེད་ད་འདི་ཧ་ལས་པའི་ད་འདི་རེད་ཟེར་ཨོ་ཐབས་སྐྱོ་པོ་རེད་ཟེར་སྐད་ཆ་དེ་རེད་པ་སྔགས་ཀྱིས་རྨོངས་པར་བྱས་པ་བཞིན་བདག་ལ་འདིར་སེམས་མེད་དུ་ཟད་ད་བསམ་བཏང་ན་ད་སོ་སོ་རང་ཉིད་ལ་དངོས་འབྲེལ་སེམས་མེད་པ་ནང་བཞིན་རེད་བདག་ལ་འདིར་སེམས་བདག་ལ་ག་ཟེར་འདིར་ག་ཟེར

ཨ་ནི་བག་མེད་ལེ་ལོ་རྣམ་གཡེང་དེ་འདྲའི་གཞན་དབང་དུ་སོང་ཀྱང་དེའི་དབང་གིས་རེ་སོང་བར་ཅིས་རྨོངས་བདག་ཀྱང་མ་ཤེས་ཏེ། ཨ་ནི་བདག་གི་ཁོག་ན་ཅི་ཞིག་ཡོད་མཐར་ཐུག་ན། ང་དེ་འདྲའི་ཅིག་ད་དུས་ཚོད་འཕྲོ་བརླག་འགྲོ་བ་འདི་ག་རེའི་དབང་གིས་ང་དུས་ཚོད་འཕྲོ་བརླག་བཏང་བས་ན། ད་ངའི་སེམས་ནང་ནས་ག་རེ་ཞུགས་ནས་འདྲེ་ཞུགས་མེད་འགྲོ་ཟེར་ཡ་ད་ང་ཟློག་དོན་འདི་ལས་དེང་སང་གི་བྱས་ན་ག་རེ་སེམས་ལ་འདྲེ་ཞུགས་ཤག་ཟེར་བཤད་ཀྱི་འདུག་ག་ད་དངོས་འབྲེལ་འདྲེ་ཞུགས་པ་ནང་བཞིན་ཞིག་ག་རེ་ཟེར་ན་ཆ་རྐྱེན་དེ་འདྲ་ཡག་པོ་རག་བསྡད་པ་ཞིག་སོ་སོར་འདི་འདྲའི་བེད་ཀྱི་ནུས་པ་ཡོད་དེ་ངས་དེ་འདྲའི་ཅིག་གི་ཆ་རྐྱེན་ནུས་པ་ཡོད་པ་འདི་འཕྲོ་བརླག་བཏང་ཤེས་པ་ཨེ་ཟིན་ད་ག་རེ་སེམས་ལ་འདྲེ་ཞུགས་པ་ཟེར་གྱི་འདུག་ག་ད་ངའི་ཁོག་ན་ག་རེ་ཞུགས་ཡོད་ན། ག་རེ་ཡོད་ན་ཟེར་ད་དེ། སྐད་ཆ་དེ་ཡོང་རེད་ད་དེ་ཡན་ཆད་ག་རེ་ཟེར་ན་དལ་འབྱོར་རྙེད་དཀའི་ཚུལ་ལ་བསམས་ཏེ་ག་རེ་རེད་འོ་ལགས་སོ་བག་ཡོད་བྱེད་སྟངས་དེ་རེད་ད་གང་ལྟར་ཡང་དལ་འབྱོར་ཐོབ་པ་དེ་ཆུད་ཟོས་སུ་མ་བཏང་བ་བྱས་དེའི་དོན་ལ་སྙིང་པོ་ལེན་དགོས་རེད། སྙིང་པོ་མ་ལེན་བས་ན་ང་རང་ཚོ་སོ་སོ་རང་ཉིད་ཀྱིས་རང་ཉིད་ག་རེ་ཟེར་ན་དམྱལ་བའི་མེ་ནང་དུ་ཁྲིད་པ་དང་གཅིག་པ་ནང་བཞིན་ཡིན་རེད། སྔགས་ཀྱིས་རྨོངས་པ་བྱས་པ་ནང་བཞིན། སོ་སོ་རང་ཉིད་ཀྱིས་རང་ཉིད་སོ་སོའི་དམྱལ་བའི་མེ་ནང་དུ་ཁྲིད་པ་ནང་བཞིན་ཡོང་གི་རེད། ཨོ་འདི་འདྲ་ཡིན་ཙང་ད་ག་རེ་དལ་འབྱོར་གྱི་ཐོབ་པ་ལ་ལྟོས་ནས་ག་རེ་བག་ཡོད་བྱེད་པ་རེད་ཟེར་དེ་བྱས། ད་འདི་གསུམ་པོ་འདི་ཡིན་ཟེར་རེད་ད་མ་ཀློག་ཤེས་མཁན་དེ་རེད་བ། གསུམ་པོ་འདི་ག་ཟེར་ན་སྤང་བྱ་ཉོན་མོངས་ལ་ལྟོས་ནས་བག་ཡོད་བྱེད་སྟངས་དེ་རེད། ད་མདོར་བསྡུས་ན་ག་ཟེར་ན་དལ་འབྱོར་སྙིང་པོ་ལེན་ཡོང་དུས་ག་རེ་ད་ཅིག་གིས་ང་ཚོ་ད་ལྟ་བར་ཆུད་ཟོས་འགྲོ་བའི་རྒྱུ་རྐྱེན་གཙོ་བོ་ག་རེ་ཟེར་ན་ཉོན་མོངས་པའི་གཞན་དབང་དུ་སོང་རེད། ང་ཚོ་ཉོན་མོངས་པའི་གཞན་དབང་དུ་མ་སོང་ན་ང་ཚོ་གང་ལ་གང་འཚམ་ཅིག་སླེབས་ཚར་རེད། ཚེ་འཁོར་བ་ཐོག་མ་མེད་ད་ཉོན་མོངས་པའི་གཞན་དབང་དུ་སོང་བ་དེ་ཡིན། རེད་བ་ད་དེ་ང་རང་ཚོ་མི་ལུས་ཅིག་ཐོབ། དལ་འབྱོར་བཅོ་བརྒྱད་ཀྱི་ལུས་རྟེན་དེ་འདྲ་ཅིག་ཐོབ། ཨ་ཆོས་དང་མཇལ། བླ་མ་དགེ་བའི་བཤེས་གཉེན་དང་མཇལ། དེ་འདྲའི་གོ་སྐབས་དེ་ལའང་ད་དུང་ང་ཚོ་ཅིག་གོ་སྐབས་དམ་འཛིན་མ་བྱེད་ད་དུང་ཉིན་རེ་ཉིན་རེ་ཆུད་ཟོས་འཐུས་ཤོར་འགྲོ་གི་འདུག། ད་དེའི་ཡུན་ཨ་རྒྱུ་མཚན་གཅིག་ག་རེ་ཟེར་ན་གཙོ་བོ་ཉོན་མོངས་དབང་གིས་རེད། ང་རང་ཚོ། སོ་སོ་རང་ཉིད་ག་རེ་ཟེར་ན། སེམས་ཀྱི་གཞན་དབང་དུ་སོང། སེམས་དེ་ག་རེའི་གཞན་དབང་དུ་སོང། ཉོན་མོངས་པའི་གཞན་དབང་དུ་སོང། ད་ཅིག་བྱས་ག་རེ་ཟེར་ན། ཉོན་མོངས་པའི་བྲན་དུ་འགྲོ་ཡ་ཅིག་བྱས་ཉོན་མོངས་པའི་ག་རེ་ཟེར་ན། ང་ཚོ་མ་སོང་ཅིག། ལ་བ་ཡ་ནང་བཞིན་ཅིག་ཆགས་པ་དེ་གཙོ་ག་རེ་ཟེར་གཙོ་ང་རང་ཚོ་རྒྱུད་ལ་ཉོན་མོངས་དུག་གསུམ་ཡོད་འདིའི་དབང་གིས་རེད། ད་འདི་ཡིན་ཙང་ད་ཉོན་མོངས་ལ་ག་རེ་བྱེད་དགོས་རེད། དང་པོ་ཉོན་མོངས་པའི་ཉེས་དམིགས་བསམ་སྟངས།

རྐང་ལག་ལ་སོགས་ཡོད་མིན་ཡང་དེ་དག་ག་རེ་ཟེར་ན་ང་རང་ཚོ་དེད་གར་ཕྱིན་པ་ཡིན་ན་ཁོ་གཅིག་མགྱོགས་པོ་བྲོས་ཡག་གི་རྐང་ལག་ཡོད་མ་རེད་ཁོ་ལ་རྐང་ལག་ལ་སོགས་ཡོད་མིན་ལ་ད་ནང་བཞིན་ཁོ་གཅིག་གོ་མཚོན་ལ་སོགས་པ་དེ་འདྲ་ཅིག་གཟུགས་སྟོབས་ཆེ་བ་དེ་འདྲ་ཡང་ཡོད་མ་རེད་ད་རྐང་ལག་ལ་སོགས་ཡོད་མིན་ཟེར་ན་ང་ཚོ་གཅིག་མི་གཅིག་དང་གཅིག་ཕར་འཁྲུག་པ་ཤོར་མི་དེ་དེད་གར་འགྲོ་དུས་ཁོ་རྐང་པ་ཡོད་ན་ཁོ་མགྱོགས་པོ་བྲོས་འགྲོ་གི་རེད་པ། རེད་པ། ད་རྐང་པ་དང་ལག་པ་དཔེར་ན། ཚུར་མི་ཚུར་མཚོན་ཆ་ལ་སོགས་པ་ཁྱེར་ནས་ཚུར་ང་རང་ཚོ་བསྣུན་ཡག་གི་ལག་རྐང་པ་ལག་པ་ཡང་མི་འདུག། ཡང་ང་ཚོ་ཕར་ཅིག་དེ་གར་འགྲོ་དུས་ཁོ་མགྱོགས་པོ་བྲོས་འགྲོ་ཡག་གི་ལག། ག་སོང་དོ་དེ་ན་མཚོན་ཆ་ལ་སོགས་པ་ཚུར་བསྣུན་ཡག་གི་ག་རེ་ལག་པ་ཡང་མི་འདུག། མགྱོགས་པོ་བྲོས་འགྲོ་ཡག་གི་ག་རེ་མི་འདུག་རྐང་པ་ཡང་མི་འདུག། ད་ཡིན་ནས་ཁོ་ག་རེ་ཟེར་ན་དེ་འདྲའི་ཁོ་ཅིག་གི། ཡང་དཔའ་མཛངས་ཡང་དེ་འདྲའི་ག་ཡང་མ་རེད་པ། དཔའ་བོ་ནང་བཞིན་ཅིག་ང་ཚོ་མོ་ཟུང་ཅིག་ཁྱད་དུ་འཕགས་པ་དེ་འདྲའི་རིགས་མི་འདུག་ཡང་མཛངས་མ་ཟེར་དེ་འདྲའི་མཛངས་ཟེར་དུས་ང་ཚོ་མཁས་པའི་མིང་རེད་པ་ཡང་མདོ་མཛངས་བླུན་ཟེར་དུས་ང་ལ་མཛངས་ཟེར་དུས་མཁས་པའི།

ཅི་བྱས་ཉོན་མོངས་གཞན་དབང་དུ་འགྲོ་བ་ཉོན་མོངས་གང་བསླབས་ན་བྱེད་ཀྱི་འདུག་བ་ང་ཚོས་རེད་པ། ཁོས། ཅིག་འདོད་ཆགས་སྐྱེས་ན་འདོད་ཆགས་ཀྱི་རྗེས་སུ་ད་རང་རྒྱུག་འགྲོ་གི་འདུག་བ། འདོད་ཆགས་སྐྱེས་ན་འདོད་ཆགས་དེའི་དབང་ཁོའི་རྗེས་སུ་རྒྱུག། དེ། ཅིག་གང་ལ་སྲེད་པའི་ཆགས་པ་སྐྱེས་དུས་ང་སྲེད་པ་དེའི་རྗེས་སུ་རྒྱུག་ནས་ཨ་ནི། ཆགས་པའི་ཡུལ་དེ་ང་སྙིང་ཡང་དམ་བཞིན་བཏང་འདུག་བ། ཨ་ནི་ཁོང་ཁྲོ་རེ་སྐྱེས་པ་ན་ཁོང་ཁྲོ་དེའི་རྗེས་སུ་རྒྱུག་ནས་ཨ་ནི་ཐ་མལ་པའི་དགྲ་ལ་ག་འདྲ་བྱས་ཡང་སྡུག་པོ་ཞིག་བྱེད་བསམ་ཡོང་གི་འདུག་བ། ཅི་ལྟར་གང་ལྟར་ཡང། ཅི་བྱས་ཉོན་མོངས་པའི་གཞན་དབང་གསུངས་ཡ་དེ་ག་ས་ང་ཚོ་ཉོན་མོངས་པའི་གཞན་དབང་དུ་ཚུད་པའི་ཆ་རེད། ད་གང་ལྟར་ཡང།